ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླ་བའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིངས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ས་གནས་འདྲ་མིན་གྱི་ཚོགས་མི་ཁག་ཅིག་ལ་མཇལ་ཁ་བསྩལ་ཡོད་པའི་སྐོར་དང་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་ཡང་ཡོ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་གྲོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་སྲུང་བརྩི་ཞུས་ཡོད་པ་དང་སྦྲགས་སུད་བོད་མཐུན་གྲོགས་ཚོགས་པས་མུ་མཐུད་ལས་འགུལ་གནང་རྒྱུའི་སྙིང་སྟོབས་ཡོད་པའི་སྐོར་བསྐྱར་ཟློས་ཞུ་རྒྱུ་ཞིག་དང། དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ནས་གྲོས་ཚོགས་མུ་མཐུད་དུ་ཚོགས་མ་ཐུབ་པར་ལྷག་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ཐོག་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ལས་འབྲོག་པ་གནས་སྤོས་བྱས་པ་ཚོར་འཚོ་རྟེན་ལས་ཀ་མི་རག་པའི་དཀའ་ངལ་འཕྲད་བཞིན་པ་ཙམ་མ་ཡིན་པར་དེང་སྐབས་ཁྱོན་ཡོངས་ནས་བོད་མིའི་ཐོག་སྔར་ལས་དམ་དྲག་ཆེན་པོ་ཡོད་པ་མ་ཟད་བོད་ཕྲུག་གི་ལས་ཀའི་གོ་སྐབས་ཤོར་བའི་དཀའ་ངལ་ཆེན་པོ་ཡོད་པའི་སྐོར་ཞིག་དང། དེ་ནས་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་ལ་དྭགས་ཀྱི་རྒྱལ་ས་གླེའི་ནང་ཡོད་པའི་བོད་ཟས་ཟ་ཁང་རྙིང་ཤོས་ལྷ་སའི་ཁ་ཆེ་ཟ་ཁང་ཞེས་པ་དེས་མི་ལོ་ལྔ་བཅུ་མིན་ཙམ་གོང་ཁུལ་དེའི་མི་མང་ལ་བོད་ཟས་ངོ་སྤྲོད་གནང་ཡོད་པ་དང་འདས་པའི་དུས་ཡུན་དེའི་རིང་ཟ་ཁང་གི་ཚོང་ལས་འཕེལ་རིམ་དང་དཀའ་ངལ་ད་ལྟའི་གནས་སྟངས་སོགས་ཀྱི་ཐད་ཟ་ཁང་དེའི་སྦྱིན་བདག་ས་ཧྥེ་རི་ལགས་སུ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉེ་ཆར་བཏོན་པའི་སྙན་ཐོ་གསར་པའི་ནང། ཁྲག་ཤེད་མཐོ་བའི་ནད་པ་ཚོར་སྨན་བཅོས་ཚུལ་བཞིན་བྱེད་ཐུབ་པ་ཡིན་ཚེ། ཉིས་སྟོང་ཉི་ཤུ་རྩ་ལྔ་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་ཉི་ཤུ་རྩ་དྲུག་ལྷག་དུས་མིན་འཆི་རྐྱེན་འགྲོ་བ་ལས་སྔོན་འགོག་ཐུབ་རྒྱུ་ཡིན་པར་གསུངས་ཡོད་པའི་སྐོར་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ས་གནས་འདྲ་མིན་གྱི་ཚོགས་མི་ཁག་ཅིག་ལ་མཇལ་ཁ་བསྩལ་ཡོད་པའི་སྐོར་བློ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་ས་གནས་འདྲ་མིན་གྱི་ཚོགས་མི་ཁག་ཅིག་ལ་མཇལ་ཁ་གནང་ཡོད་པ། ཉེ་ལམ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་བྷ་རཏ་ཏི་བཏ་སང་གི་རྒྱ་གར་རྒྱལ་ཡོངས་ཀྱི་བོད་དོན་རྒྱབ་སྐྱོར་བ་འདྲ་མིན་ཁག་ཅིག་ལ

ང་ཚོར་གོང་ས་མཆོག་གི་མཇལ་ཁ་ཐོབ་སྟེ་སེམས་ཤུགས་གསར་པ་ཟིག་སྐྱེས་པ་མ་ཟད། སེམས་ཤུགས་དང་ཀུན་སློང་འདི་ལ་བརྟེན་ནས་ང་ཚོས་རྒྱ་གར་ནང་བོད་དོན་གི་ཆེད་དུ་ལས་ཀ་དང་བོད་དོན་ཆེན་པོར་གཏོང་རྒྱུ་དང། གཞི་རྩ་ང་ཚོའི་ཚོགས་པ་གི་འཐུས་ཚབ་རྣམ་པ་དང་ལྷན་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་སྟངས་ལ་རྒྱུས་ལོན་གྱི་ཆེད་ཡོང་ནས། གྲོས་ཚོགས་ཀྱི་ལས་རིམ་ལ་བཅར་བ་དང་སྲིད་སྐྱོང་སྤེན་པ་ཚེ་རིང་ལ་ཐུག་ཐུབ་པ་བཅས་ལ་བརྟེན་ནས། བོད་དང་བོད་ཀྱི་རིག་གཞུང་ལ་རྒྱུས་ལོན་ཡག་པོ་བྱུང་སོང་ཞེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་རྒྱ་གར་གྱི་ར་ཇི་སྟན་མངའ་སྡེ་ནས་ཡིན་པ་བོད་དོན་རྒྱབ་སྐྱོར་བ་ཨོམ་པར་ཀ་ཤི་ཏི་རི་པ་ཏི་ལགས་ནས་ཀྱང། ཁོ་ཚོས་རྒྱ་གར་གཞུང་གིས་བཙན་བྱོལ་ཟེར་བ་གི་མིང་ཕྱི་ལ་བཏོན་ནས་བོད་མིའི་སྒྲིག་འཛུགས་བོད་གཞུང་ངོ་མ་ཞིག་ཏུ་ཆབ་སྲིད་ཀྱི་ངོས་འཛིན་ཡོང་བ་གི་དགོས་འདུན་འདོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
Hamen Bharat Sarkar se aagrah karna hai། Tibet ki Nirvasit Sarkar ko Manyata de sakte hain། ཁོ་རང་གོང་ས་མཆོག་ལ་དངོས་མཇལ་གྱིས་ཕྱག་བཏང་རྒྱུ་བྱུང་བར་སེམས་འགུལ་ཆེན་པོ་ཐེབས་པ་དང། རྩ་བའི་ཁོ་ཚོ་འདི་གར་གོང་ས་མཆོག་གི་བྱིན་རླབས་ཐོབ་པ་དང། སྤྱི་འཐུས་གྲོས་ཚོགས་ཀྱི་ལས་རིམ་ལ་བཅར་རྒྱུ། གཞུང་འབྲེལ་མིན་པ་གི་ཚོགས་པ་ཁག་ལ་གཟིགས་སྐོར་བཅས་ཀྱི་ཆེད་དུ་ཡོང་བར་ཆ་ཚང་ལེགས་པར་གྲུབ་སོང། ཁོ་ཚོའི་ཚོགས་པ་གི་ངོས་ནས་རྒྱ་གར་གཞུང་གིས་བཙན་བྱོལ་ཟེར་བ་གི་ཚིག་བཏོན་ནས། བོད་མིའི་སྒྲིག་འཛུགས་འདི་བོད་གཞུང་ངོ་མ་ཞིག་ཏུ་ཆབ་སྲིད་ཀྱི་ཐོག་ནས་ངོས་འཛིན་གནང་ཐུབ་ན། ནང་པའི་རྒྱལ་ཁབ་གཞན་མང་པོས་བོད་དོན་རྒྱབ་སྐྱོར་ཡོང་བར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibbat Sangh ནི་སྤྱི་ལོ་ཉིས་སྟོང་ཉེར་གཅིག་གི་ལོར་རྒྱ་གར་ནང་གསར་དུ་བཙུགས་པ་ཞིག་དང། ཁོ་ཚོའི་ཚོགས་པ་གིས་རོགས་བྱས་ནས་བར་ལམ Rajasthan མངའ་སྡེ་གི་ནང། བོད་མི་སུད་ཚོང་བ་ཉིས་བརྒྱ་དྲུག་ཅུ་ལ་གཏན་འཇགས་སུད་ཚོང་གི་ས་ཆ་རག་ཐུབ་པ་བྱུང་ཡོད་ཅིང། ཚོགས་པ་འདི་གི་མཚན་འཛིན་ཚོགས་གཙོ་ནི་རྒྱ་གར་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ཟུར་པ། རྒན་སུ་དཱ་མི་ཤི་ར་ལགས་དང་ཚོགས་གཙོ་གཞོན་པ་རྒྱ་གར་གི་དམག་སྤྱི་ཟུར་པ་ནེ་ལིན་དི་ར་ཀུ་མར་ལགས་བཅས་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། སུད་བོད་མཐུན་གྲོགས་ཚོགས་པ་དབུ་བརྙེས་ཏེ་ལོ་ངོ་བཞི་བཅུ་འཁོར་བའི་དགའ་སྟོན་སྲུང་བརྩི་ཞུས་པ་དང་སྦྲགས། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲེལ་ཡོད་རྒྱུན་ལས་ཚོགས་མི་རྣམས་ལ་འཚམས་འདྲིའི་གསུང་འཕྲིན་སྩལ་གནང་མཛད་པའི་ནང། སུད་སི་གཞུང་མང་གིས་བོད་མི་སྐྱབས་བཅོལ་བར་གནས་ཚང་གཡར་བ་དང་མཐུན་འགྱུར་གནང་བར་ལེགས་གསོལ་གནང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གསུམ་ཉིན་སུད་སིར་རྟེན་གཞི་བྱས་པའི་སུད་བོད་མཐུན་གྲོགས་ཚོགས་པ་དབུ་བརྙེས་ཏེ་ལོ་ངོ་བཞི་བཅུ་འཁོར་བའི་དགའ་སྟོན་སྲུང་བརྩི་ཞུས་གནང་ཡོད་ཅིང་དུས་ཆེན་མཛད་སྒོའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སུད་བོད་མཐུན་གྲོགས་ཚོགས་པའི་ཚོགས་གཙོ Thomas Büchli ལགས་སུ་གསུང་འཕྲིན་ཞིག་སྩལ་གནང་མཛད་ཡོད་འདུག། གསུང་འཕྲིན་འདིའི་ནང་མགོན་པོ་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་བཟུང་སུད་སི་གཞུང་མང་གཉིས་ནས་སྐྱབས་བཅོལ་བོད་མི་མང་པོར་གནས་ཚང་གཡར་བ་མ་ཟད་དགོས་ངེས་མཐུན་འགྱུར་གནང་བར་ཐུགས་རྗེ་ཆེ་གསུངས་པ་དང་འབྲེལ་ལྷག་པར་སུད་བོད་མཐུན་གྲོགས་ཚོགས་པས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དང་བོད་དོན་གོ་རྟོགས་སྤེལ་སླད་བོད་མིའི་སྒྲིག་འཛུགས་དང་བོད་མིར་རྒྱབ་སྐྱོར་ཕན་གྲོགས་རླབས་ཆེན་གནང་བར་བསྔགས་བརྗོད་མཛད་ཡོད་པ་རེད། གཞན་ཡང་ཐེངས་འདིའི་མཛད་སྒོའི་ཐོག་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་ལགས་དང། སུད་སི་དོན་ཁང་གི་བསྟན་འཛིན་ཆོས་བཟང་ལགས། སུད་སིའི་གྲོས་ཚོགས་འཐུས་མི་ཧྥེ་པིན་མོ་ལི་ནཱ་ལགས། ཡང་སུད་སི་གྲོས་ཚོགས་འཐུས་མི་ཕཱ་རེས་ཀ་བེ་རི་ཧི་མོ་ལགས་སོགས་ཕེབས་བཞུགས་གནང་ཡོད་འདུག་སུད་བོད་མཐུན་གྲོགས་ཚོགས་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་བོད་མིའི་རང་དབང་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་མཚོན་ཆེད་དབུ་འཛུགས་ཞུས་པ་ཞིག་ཡིན་ཅིང་ཚོགས་པ་འདི་ཉིད་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་ཤིག་ཀྱང་ཡིན་པ་རེད། ཡོ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་གྲོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་དང་སྦྲགས་སུད་བོད་མཐུན་གྲོགས་ཚོགས་པས་མུ་མཐུད་ནས་ལས་འགུལ་གནང་རྒྱུའི་སྙིང་སྟོབས་ཡོད་པའི་སྐོར་སུད་སི་ནས་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། དེ་ཡང་སྤྱི་ཟླ་དགུ་པའི་ཚེས་ཉེར་གསུམ་དང་བཞི་ཉིན་སུད་སི་རྒྱལ་ས་བན་དང་གྲོང་ཁྱེར་ཛུ་རིག་གི་ཁེ་ཁེ་གེ་མ་ཏི་ཚོགས་ཁང་གི་ནང་ཡོ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་ཚོགས་ཚོགས་པའི་གོ་སྒྲིག་འོག་མི་གྲངས་སུམ་བརྒྱ་ལྷག་ཙམ་ལྷན་འཛོམས་ཀྱིས་སུད་བོད་མཐུན་ཚོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་དུས་ཆེན་སྲུང་བརྩི་གནང་སྐབས། ཚོགས་གཙོ Thomas Büchli ལགས་སུ་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་མི་ལོ་བཞི་བཅུའི་བརྒྱུད་རིམ་གྱི་ཁྲོད་བོད་དོན་རྒྱབ་སྐྱོར་གྱི་ལས་འགུལ་ཇི་དང་ཇི་གནང་གི་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ།
བོད་དོན་འཐབ་རྩོད་འདི་འཚེ་བ་མེད་པའི་ལམ་ལ་གཞི་བཅོལ་བའི་བདེན་པའི་འཐབ་རྩོད་ཞིག་ཡིན་ཙང་བདེན་རྒྱབ་མ་བྱས་ན་འགྲིག་ཐབས་མེད་སྟབས་བོད་རིགས་དང་སུད་སི་ཡུལ་མི་ཁག་ཅིག་བསམ་གྲོས་ཞིབ་བསྡུར་གྱིས་ཆིག་སྟོང་དགུ་བརྒྱ་གྱ་གསུམ་ལོར་བོད་དོན་རྒྱབ་སྐྱོར་ཞུ་མཁན་སུད་བོད་མཐུན་ཚོགས་ཚོགས་པ་དངོས་སུ་བཙུགས་ཏེ་མི་ལོ་བཞི་བཅུ་འགྲོ་གི་ཡོད། མི་ལོ་བཞི་བཅུའི་རིང་སུད་སིའི་ཡུལ་མི་ཚོར་བོད་མི་དང་བོད་ཀྱི་རིག་གཞུང་ངོ་སྤྲོད་དང་ཆབས་ཅིག་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གསར་འཛུགས་ཀྱི་རིམ་པས་སུད་སི་གྲོས་ཚོགས་ཀྱི་ནང་བོད་དོན་གླེང་སློང་དང་འབྲེལ་བོད་དོན་ལ་སྔར་ལས་ལྷག་པའི་རྒྱབ་སྐྱོར་དགོས་པའི་འབོད་སྐུལ་དེ་དང་ཕྱོགས་མཚུངས་ཟླ་བ་བཞི་རེའི་མཚམས་བོད་དོན་དམིགས་བཀར་ཞེས་པའི་དུས་དེབ་ཞིག་འགྲེམས་སྤེལ་གྱིས་རྒྱ་ནག་གུང་ཁྲན་ཏང་གི་བོད་ནང་སྡིག་པ་མིག་འཛུམས་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་བྱ་ངན་ཐེར་འདོན། དེ་མིན་བོད་རིགས་སྐྱབས་བཅོལ་ཞུ་མཁན་གསར་པ་ཚོར་ཡུལ་ཁྲིམས་དང་མཐུན་པའི་འགྲོ་ལུགས་ལམ་སྟོན་སོགས་གང་ལ་དེ་ཙམ་བོད་དོན་རྒྱབ་སྐྱོར་ཞུ་ཐུབ་ཡོད་ཙང ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་ནས་དམིགས་བསལ་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་ཉིན་འདིར་འཚམས་འདྲི་བསྩལ་བ་ཡིན་ཙང་ང་ཚོར་སེམས་འགུལ་ཞེ་དྲག་ཐེབས་བྱུང་ཅེས་དང། དེ་བཞིན་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གི་ཚོགས་གཙོ Fabian Molina མཆོག་ལ་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་བོད་དོན་ཚོགས་ཆུང་གི་དམིགས་ཡུལ་དོན་འཁྱོལ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ།
ལིས་སིཁ་ནོ་ནི་ཀ་རེག་ཨོབ་སིག་ལིག་གིས་ཨི་མི་ནོ་འུན་དོ་རུག་ཁིག་ཨིམ་ཐི་པེད་ཐི་པེད་ཨི་ཤི་ནོད་ཧྥེ།
ང་ཚོ་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ལས་འགྲུབ་པའི་བོད་དོན་ཚོགས་ཆུང་གི་སྒྲིག་ཁོངས་སུ་སུད་སི་སྲིད་དོན་ཚོགས་པ་ཚང་མ་ནས་སྐུ་ཚབ་ཁྱོན་བསྡོམས་མི་གྲངས་ཉི་ཤུ་རྩ་དགུ་ཡོད་པ་རྣམས་ཀྱི་དམིགས་ཡུལ་ནི་བོད་དོན་བདེན་མཐའ་གསལ་ཏེ་ཞེ་ཆེ་ངོ་འཛོམས་ཀྱི་དགའ་བདེ་དཔལ་ལ་སྤྱོད་ཐུབ་པའི་འབད་བརྩོན་བྱས་ཀྱང་རྒྱ་ནག་གུང་ཁྲན་ཏང་གིས་མུ་མཐུད་བོད་ནང་སྡིག་པ་མིག་བཙུམས་ཀྱི་སྲིད་བྱུས་ལག་བསྟར་བྱས་པའི་དབང་གིས་ང་ཚོའི་ལས་འགན་འགྲུབ་མེད། ཡང་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་བོད་དོན་གླེང་སློང་དང་ཆབས་ཅིག་སུད་སིའི་ཕྱི་འབྲེལ་ཐབས་ཇུས་བརྒྱུད་རྒྱ་ནག་གཞུང་གིས་བོད་མི་ཐོག་འཛིན་པའི་ནོར་འཁྲུལ་ཅན་གྱི་སྲིད་བྱུས་མཚམས་འཇོག་གིས་ཡང་དག་པའི་བཟང་ཕྱོགས་ཀྱི་འགྱུར་བ་གཏོང་དགོས་པའི་སྐུལ་ལྕག་འོག་རྒྱ་ནག་གཞུང་ལ་ཞེད་སྣང་མེད་ཀྱང་འཚེར་སྣང་ཡོང་གི་ཡོད། ད་དུང་མུ་མཐུད་བོད་དོན་བདེན་མཐའ་མ་གསལ་དེ་སྲིད་ཀྱི་བར་དུ་ང་ཚོས་རྒྱབ་སྐྱོར་གྱི་ལས་འགུལ་གནང་གི་ཡིན་ཅེས་དང།

རྒྱུན་ལས་མ་ཡ་ནས་དགོངས་ཚུལ་གསུངས་དོན་དུ། ང་ཚོའི་དམིགས་ཡུལ་ནི་བོད་མི་ཚོར་ཆོས་དད་རང་དབང་དང་སྨྲ་བརྗོད་རང་དབང་འགྲོ་འོང་རང་དབང་སོགས་གང་ས་ཅི་ཐད་ནས་རང་དབང་སྤྲོད་དགོས་པའི་རྒྱ་ནག་གཞུང་ལ་སྐུལ་ལྕག་བྱེད་ཀྱི་ཡོད་ཀྱང་རྒྱ་ནག་གཞུང་གིས་མུ་མཐུད་བོད་ནང་སྡིག་པ་མིག་བཙུམས་ཀྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་ཙང་ང་ཚོས་ཀྱང་མུ་མཐུད་ལས་འགུལ་གནང་གི་ཡིན་ཅེས་འགྲེལ་བརྗོད་གནང་པའི་རྗེས་སུད་བོད་མཐུན་ཚོགས་ཚོགས་པའི་སློབ་སྟོན་པ་གངས་ཤོང་ཚང་བློ་བཟང་ལགས་ནས་དགོངས་ཚུལ་གསུངས་དོན་དུ། ཚོགས་མི་དེ་ཚོ་ཨ་ནེ་བོད་པའི་ཐོག་ལ་རྒྱབ་སྐྱོར་བྱེད་མཁན་ཚོ་ཁོ་རང་ཚོ་རུ་ཁག་ཅིག་བཟོས་ནས Parliamentary Group Tibet ཟེར་ཆེད་མངགས་དུ་དེ་ལ་ཨ་ནེ་རྒྱལ་ཡོངས་ཀྱི་རྒྱབ་སྐྱོར་བྱེད་རྒྱུ་གི་སྤྱི་འཐུས་ལྷན་ཁང་གི་རུ་ཁག་ཅིག་བཟོས་ནས་ཨ་ནེ་བྷ་ག་གྲུབ་འབྲས་སྣ་ཚོགས་ཐོན་ཡག་རེད་བསམ་གྱི་འདུག།
དེ་བཞིན་སུད་བོད་མཐུན་ཚོགས་ཚོགས་པ་ཐོག་མར་གསར་འཛུགས་གནང་མཁན་གྱི་གྲས་དམིགས་བསལ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ནས་ཐོག་མར་ཚོགས་པ་འཛུགས་སྐབས་ཀྱི་བྱུང་རིམ་མདོར་བསྡུས་ངོ་སྤྲོད་གནང་དོན་དུ། རྒྱལ་མཚན་རྒྱལ་སྟག་དམ་པ་ལགས་དམ་པ་དེ་དང་ངེད་གཉིས་ལོ་ཨ་ནེ་ཚོགས་པ་དེ་འདི་འདྲ་བྱས་བཙུགས་ཡག་གི་ལས་འགན་སྤྲད་པ་རེད། ལས་འགན་སྤྲད་དེ་ཨ་ནེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལོ་ཚོགས་པ་དེ་བཙུགས་ཐུབ་པ་རེད། ཚོགས་པ་དེ་བཙུགས་ཏེ། ད་ད་ལྟ་ལོ་བཞི་བཅུ་ཐམ་པ་འགྲོ་གི་ཡོད་རེད། ཚོགས་པ་དེ་བཙུགས་ཏེ་ཨ་ནེ་གཅིག་གིས་ད་ཆིག་སྟོང་དགུ་བརྒྱ་དགུ་བཅུའི་ནང་དེ་བར་ལོ་ཨ་ནེ་སུད་སི་གི་གྲོས་ཚོགས་ནང་ལོ་ཡང་བོད་དོན་རྒྱབ་སྐྱོར་ཚོགས་པ་གི་གཅིག་བཙུགས་ཐུབ་པ་བྱུང་བ་རེད། དེ་བཙུགས་ཡག་གི་ལས་འགན་གཙོ་བོ་དེ་ཨ་ནེ་སུད་བོད་མཛའ་འབྲེལ་ཚོགས་པ་ནས་ཨ་ནེ་གཅིག་ལས་འགུལ་དེ་རྩོམ་ཏེ་ཨ་ནེ་དཀའ་ལས་བརྒྱབས་ཏེ་ད་ལྟ་ཡིན་ན་ཡང་སུད་སི་གྲོས་ཚོགས་ནང་ལོ་ཨ་ནེ་གཅིག་གིས། བོད་པའི་གནད་དོན་ཐོག་ལ་རྒྱབ་སྐྱོར་ཡག་གི་ལས་འགུལ་རྩོམ་ཡག་དང་དེ་ཚོ་ཤུགས་ཆེ་བ་འབྲེལ་བ་བྱེད་མཁན་གཅིག་ནི་སུད་བོད་མཛའ་འབྲེལ་ཚོགས་པ་ཆགས་ཡོད། དེ་མིན་ཚོགས་མི་རྒྱལ་སྟག་ཕུན་ཚོགས་སྒྲོལ་དཀར་ལགས་ནས་དགོངས་ཚུལ་གསུངས་དོན་དུ།
མུ་མཐུད་ནས་ཕྱག་ལས་གནང་མཁན་ཚང་མས་ཧུར་ཐག་འབད་ཐག་བྱས་ནས་ད་ཀའང་ང་རང་ཚོ་བོད་པའི་གནས་ཚུལ་དེ་བོད་པའི་ནང་ལོགས་གཅིག་པོ་མ་བསྡད་པའི་ཆེད་སུད་སི་ཕར་ཁྱབ་ཡག་འདི་བྱས་ནས་ད་ད་ལྟ་འོས་ཐོག་ཡག་པོ་ཞེ་དྲག་འགྲོ་སྲིད་བསམ་གྱི་འདུག་འདི་དུས་ཡང་ཚོགས་མི་རྫ་སྤྲུལ་བློ་བཟང་ལགས་ནས་གཟིགས་ཚུལ་འགྲེལ་བརྗོད་གནང་དོན་དུ། ག་དུས་ཡིན་ནའི་ཏོག་གཅིག་གི་ཕངས་པོ་གཅིག་ཡོད་གང་ཟེར་ན་བོད་པའི་ངོས་ནས་སུད་བོད་མཛའ་འབྲེལ་ཚོགས་པའི་ནང་ཡང་འཛུལ་མཁན་དེ་ཏོག་ཉུང་དྲགས་རེད་གང་ཡིན་ཟེར་ན་དེ་སུད་བོད་མཛའ་འབྲེལ་ཚོགས་པ་དེ་བོད་པའི་བོད་དོན་ཐོག་ལ་ཡང་ག་ཚད་གལ་ཆེན་པོ་ཡིན་པ་བཅོས་ར་བ་འདི་བོད་པ་ཚོས་ཅིག། ཐུགས་ལ་ཡང་ཏག་ཏག་ཅིག། འཁོར་གྱི་ཨ་ཡོད་བསམ་གྱི། ཐུགས་བསམ་འཁོར་གྱི་ཨ་ཡོད་བསམ་གྱི། མཇུག་ཏུ་ས་གནས་སྐུ་ཚབ་དོན་གཅོད་ཀྱི་ལས་བྱེད་ཆོས་བཟང་ལགས་ནས་སུད་བོད་མཐུན་ཚོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བར་འཚམས་འདྲི་གནང་དོན་དུ། ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཧ་ལས་པ་གནང་མཁན་ཞིག་རེད། ད་རེས་ཡིན་ན་ང་རང་ཚོ་གི། རིག་གཞུང་གི་ཐོག་ནས་ཡིན་ན་འདྲ། ང་རང་ཚོ་གི་ཆབ་སྲིད་ཡིན་ན་འདྲ་ཁོ་རང་ཚོ་གི་ཕན་ཐོགས་ཡས་ཀྱི་ཧ་ལས་པ་ཞིག་ཕན་ད་ལྟ་བར་དུ་ཐོགས་བསྡད་ཡོད་རེད། མ་འོངས་པ་ལ་ཡི། ཡང་ཁོ་རང་ཚོ་ལ་རྒྱབ་སྐྱོར་གྱི་རེ་བའི་ཆེད་དུ་ད་རེས་འབྲེལ་མཐུད་ཞུ་ཡས་དང་དེ་རིང་ལོ་བཞི་བཅུ་འཁོར་བའི་ཉིན་མོ་དེ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། དེ་ནས་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་དང་སུད་སི་དང་ལིག་ཏན་སི་ཊན་བོད་རིགས་ཚོགས་པའི་ཚོགས་གཙོ་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ། ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་མགྲིན་ཚབ་བཅས་ནས་གཅིག་མཇུག་གཉིས་མཐུད་ཀྱིས་འཚམས་འདྲི་གནང་སོང། དེ་བཞིན་སུད་བོད་མཐུན་ཚོགས་ཚོགས་པར་ད་ལྟའི་ཆར་ཚོགས་མི་མི་གྲངས་ཆིག་སྟོང་ལྔ་བརྒྱ་ལྷག་ཙམ་ཡོད་པ་རྣམས་ཚོགས་ཆུང་ཁག་དྲུག་ལ་ཁག་བགོས་ཀྱིས་ལས་འགུལ་གནང་གི་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གསུམ་ཉིན་རྒྱ་གར་རྒྱལ་ཡོངས་སྤྱི་ཚོགས་ཞབས་ཞུ་ཚོགས་པ Rashtriya Swayamsevak གི་བྱང་ཕྱོགས་ཁུལ་གྱི་ཚོགས་མི་ཁག་གཅིག་དང་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དང་མཇལ་འཕྲད་བྱུང་ནས་ལྷན་ཁང་དུ་གཟིགས་སྐོར་ཕེབས་ཡོད་འདུག། སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཚོགས་མི་རྣམས་ཀྱི་གཟིགས་སྐོར་སྣེ་ཁྲིད་གནང་སྟེ་བཙན་བྱོལ་བོད་པའི་སྤྱི་ཚོགས་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམངས་གཙོ་གསོལ་བསྩལ་གནང་བ་དང་རིམ་པས་དམངས་གཙོའི་འཕེལ་རིམ་བྱུང་བ་ཁག་གི་ཐད་ངོ་སྤྲོད་གནང་ཡོད་པ་རེད། དེ་བཞིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དང་ལས་དོན་གནང་ཕྱོགས་བོད་ནང་གི་ཛ་དྲག་གནད་དོན་ཁག་དང་བོད་ཀྱི་གནད་དོན་དེ་རྒྱ་གར་རྒྱལ་ཁབ་ཀྱི་བདེ་འཇགས་ལ་གལ་གནད་ཆེན་པོ་ཡིན་པ་བཅས་བོད་དོན་ཐོག་རྒྱ་གར་གཞུང་མང་གཉིས་ནས་ད་བར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ལྷན་གོང་ཞུས་ཚོགས་མི་རྣམས་བརྒྱུད་བོད་ཀྱི་གནད་དོན་སོ་སོའི་ས་ཁུལ་དུ་དར་སྤེལ་གཏོང་བར་འབོད་སྐུལ་གནང་ཡོད་པ་རེད། རྒྱ་གར་བྱང་ཕྱོགས་ཧི་མཱ་ཅལ་མངའ་སྡེའི་ནང་གི་རྡ་རམ་ས་ལར་ཡོད་པའི་བུད་མེད་ལྷན་ཚོགས་ཀྱིས་བོད་མི་གནས་སྡོད་མེག་ལོར་གྷན་ཇི་ལ་འཛམ་གླིང་གི་ཆུ་བོའི་ཉིན་མོ་སྲུང་བརྩི་ཞུས་པ་དང་སྦྲགས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཨེ་ཤི་ཡའི་ཆུ་རྒྱུན་གྱི་འབྱུང་ཁུངས་གཙོ་བོ་ནི་བོད་ཀྱི་ཆུ་བོ་དེ་དག་ཡིན་ཅིང་དེ་ལ་རྒྱ་ནག་གཞུང་གིས་ཁ་ཕྱོགས་བསྒྱུར་བ་དང་ཆུ་རགས་ཆེན་པོ་འཛུགས་སྐྲུན་གྱིས་ཆུའི་འབྱུང་ཁུངས་དེ་དག་ལ་གནོད་འཚེ་ཚབས་ཆེན་གཏོང་བཞིན་ཡོད་པས། བོད་ཀྱི་ཆུ་བོ་དེ་དག་རྒྱལ་ཁབ་ཀྱི་ནོར་བུར་གཏན་འཁེལ་བྱེད་དགོས་པའི་འབོད་སྐུལ་གནང་ཡོད་འདུག་དེ་ཡང་རེས་གཟའ་ཉི་མའི་ཉིན་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་ད་ལོའི་བྱེད་སྒོའི་བརྗོད་བྱ་གཙོ་བོ་ནི་ཆུ་རྒྱུན་གྱི་ཁེ་དབང་དང། ཆུ་བོ་དེ་རྒྱལ་ཁབ་ཀྱི་གཏེར་ཁར་གཏན་འབེབས་བྱེད་དགོས་པའི་འབོད་སྐུལ་བྱས་པ་མ་ཟད་ཆུ་བོའི་ནང་དུ་གད་སྙིགས་བསྐྱུར་བ་ཐག་གཅོད་བྱ་རྒྱུ་དང་འབྲེལ་བ་ཡོད་ཅིང། བོད་ནི་གོ་ལའི་སྣེ་གསུམ་པར་འབོད་པ་དང་དེའི་ཕུན་སུམ་ཚོགས་པའི་འཁྱགས་རོམ་ཞུ་བའི་རྐྱེན་གྱིས་ཚྭ་མེད་ཆུ་བོའི་ཐོན་ཁུངས་ཆེ་ཤོས་ཤིག་ཏུའང་ངོས་འཛིན་བྱེད་བཞིན་ཡོད་པ་རེད། འཛམ་གླིང་གི་ཆུ་བོའི་ཉིན་མོ་ནི་ཐོག་མར་ཉིས་སྟོང་ལྔ་ལོར་སྐུ་ཞབས Mark Angelo ཡིས་འཛམ་གླིང་གི་ཆུ་བོའི་ཉིན་མོ་ཞེས་སྤྱི་ཟླ་དགུ་པའི་རེས་གཟའ་ཉི་མ་བཞི་པར་རྟེན་འབྲེལ་ཞུ་བའི་དམིགས་ཡུལ་ནི་མི་རྣམས་ཀྱིས་ཆུ་བོ་སྲུང་སྐྱོབ་དང་འབྲེལ་ཡོད་གནད་དོན་ལ་ངོས་འཛིན་བྱེད་ཚད་མཐོ་རུ་གཏོང་རྒྱུའི་ཆེད་ཡིན་པར་འགྲེལ་བརྗོད་གནང་ཡོད་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ནས་གྲོས་ཚོགས་མུ་མཐུད་དུ་ཚོགས་མ་ཐུབ་པ་ལྷག་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་ཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་ལྷག་ཡོད་པར་བརྟེན་འདི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ལམ་སྟོན་འོག་གྲོས་ཚོགས་མུ་མཐུད་ཚོགས་ཐུབ་ཐབས་སྐོར་དང། གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་དབར་བཞུགས་མོལ་ཚོགས་འདུ་འཚོགས་ཐབས་གནང་ཡོད་ཀྱང་མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད་དེ་བཞིན་ཡུ་རོབ་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་དགུ་མཉམ་ཞུགས་བྱས་མེད་པར་བརྟེན་བཞུགས་མོལ་ཚོགས་འདུ་ཚོགས་ཐུབ་མེད་པ་རེད། འདི་ཚེས་ཉི་ཤུ་རྩ་ལྔ་ཉིན་བཞུགས་མོལ་ཚོགས་འདུ་ལ་བཅར་མཁན་མདོ་སྟོད་སྤྱི་འཐུས་དཀོན་མཆོག་གཡང་འཕེལ་ལགས་ཀྱིས་བཞུགས་མོལ་ཚོགས་འདུ་དེ་གལ་འགངས་ཆེན་པོ་ཆགས་ཡོད་པ་མ་ཟད་གྲོས་ཚོགས་ནང་གླེང་སློང་བྱེད་མ་ཐུབ་པའི་གནད་དོན་མང་པོ་ཞིག་བཞུགས་མོལ་ཚོགས་འདུ་ནང་གླེང་སློང་བྱེད་ཀྱི་ཡོད་ཅེས་དང། ད་ལྟའི་ཆར་གལ་འགངས་ཆེ་ཤོས་ཤིག་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་ཉུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མུ་མཐུད་འཚོགས་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་གནང་སོང། བདེ་སྲུང་ལས་ཁུངས་ནས་ལན་རེད་དང་མ་རེད་ལ་ལན་གཅིག་མ་གླེང་ན་ཚོགས་གཙོ་ཚོགས་གཞོན་གྱིས་ཚོགས་བརྡ་བཏང་ཐུབ་ཡ་ཡོད་མ་རེད་ད་ཁོ་ཚོས་སྤྱི་འཐུས་ཁག་མང་པོ་ཞིག་གིས་ཚོགས་གཙོ་ཚོགས་གཞོན་ལ་ཕར་ཞུས་བཞག་ཡོད་རེད་ད་ང་ཚོས་གནད་དོན་དེ་ཡིན་ན་ཡིན་པ་དང་མིན་ན་མེད་པ་ཅིག་གནད་དོན་དེ་གཙང་མ་མ་བཟོས་ན་ང་ཚོ་གྲོས་ཚོགས་འཚོགས་ཁོམ་མེད་གདའ་ཟེར་ཡོད་ད་ཁོ་བདེ་སྲུང་ལས་ཁུངས་ལ་ནས་ཚོགས་གཙོ་ཚོགས་གཞོན་ཚོགས་བརྡ་བཏང་ནས་ད་ཚོགས་གཙོ་ཚོགས་གཞོན་རེད་ཏན་ཏན་རེད་ཡིན་ན་ཡང་ཚོགས་གཙོ་ཚོགས་གཞོན་གྱིས་བདེ་སྲུང་ལས་ཁུངས་ཀྱི་ལན་དེ་སྒུག་ཏུ་ཡོད་རེད་བསམ་གྱི་འདུག། ཡང་འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མི་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པའི་ཚོགས་དུས་དང་པོར་བཀུར་འོས་ཆོས་བརྒྱུད་སྤྱི་འཐུས་དགུ་དང་མདོ་སྟོད་སྤྱི་འཐུས་བཅུ་ཚོགས་བཅར་མ་གནང་བའི་རྐྱེན་གྱིས་གྲོས་ཚོགས་ལས་རིམ་ལ་འགོག་རྐྱེན་འཕྲད་ཡོད་པ་འཁོད་འདུག་ཅིང་སྤྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཚོགས་དྲུང་ལས་ཁུངས་ནས་སྤྱི་འཐུས་སྒེར་སོ་སོར་ཉིན་རྒྱབ་ཆུ་ཚོད་གསུམ་པའི་ཐོག་གོང་ཞུས་བརྗོད་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོང་བའི་ཚོགས་བརྡར་འབྱོར་ཡོད་ཀྱང་ཟུར་དུ་གྲོས་ཚོགས་མུ་མཐུད་ཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུ་བཅར་དགོས་གལ་གང་ཡང་མཐོང་མ་སོང་ཞེས་དང། གཞི་རིམ་མི་མང་གིས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་རེ་འབོད་དེ་ནི་ཕྱི་གསལ་ནང་གསལ་ཞུས་ཟིན་པས་དེ་ལ་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་བཟོ་གང་ཡང་མ་མངོན་སྟབས་བཞུགས་མོལ་ཚོགས་འདུར་ཚོགས་བཅར་ཞུས་མེད་ཅེས་འཁོད་འདུག་བཞུགས་མོལ་ཚོགས་འདུ་ལ་མ་བཅར་མཁན་དབུས་གཙང་སྤྱི་འཐུས་རིག་འཛིན་ལྷུན་གྲུབ་ལགས་ཀྱིས་གལ་ཏེ་མ་འོངས་པར་བཞུགས་མོལ་ཚོགས་འདུ་རེ་འཚོགས་དགོས་བྱུང་ན་བརྗོད་གཞི་ལ་གཞིགས་ཏེ་འཚོགས་རྒྱུ་ཡིན་སྤྱིར་བཏང་བཞུགས་མོལ་ཚོགས་འདུ་འཚོགས་རྒྱུ་ནི་གལ་ཆེ་ཡང་ད་རེས་ཀྱི་བཞུགས་མོལ་ཚོགས་འདུའི་ནང་དོན་ལ་རེ་བ་གང་ཡང་མཐོང་མེད་པར་བརྟེན་ང་ཚོ་བཅར་མེད་ཅེས་འགྲེལ་བརྗོད་གནང་བྱུང། བཞུགས་མོལ་ཚོགས་འདུ་འཚོགས་ཡས་ཀྱི་ནང་དོན་ལ་ལྟ་ཡས་རེད། ནི་ནང་དོན་གི་ཐོག་ནས་ང་ཚོ་བཞུགས་མོལ་བྱས་ནས་ནི་ཅིག་དོན་དག་སོས་བ་འགྲོ་དེ་འདྲ་དང་རེ་བ་ག་དེ་ང་ཚོ་དཀའ་ངལ་སེལ་ཡས་ཀྱི་ཅིག་དེ་འདྲ་ཡིན་ན་ད་ང་ཚོ་བཅར་དང་བཅར་ཡིན་དང་ཡིན། ད་ཡིན་ན་ཅིག་བཞུགས་མོལ་ཚོགས་འདུ་འཚོགས་བྱས་བཞུགས་མོལ་ཚོགས་འདུ་གི་ནང་དོན་གི་ཐོག་ནས་ནི་ཚོགས་འདུ་ག་རེ་ལི་གནང་ཡས་ཀྱི་དོན་དག་དེ་གི་ཐོག་ལི་ཏི་ཅིག་རེ་བ་མེད་པ་དང་ད་ཁོ་ཅིག་གི་ག་འདྲ་དོན་ཕན་སེལ་བ་ཅིག་མེད་བ་ཡིན་ན་ནི་བཞུགས་མོལ་ཚོགས་འདུ་འཚོགས་ནས་དགོས་ཕན་གང་ཡོད་མ་རེད་བ། གཞན་ཡང་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས། གལ་ཏེ་བདེ་སྲུང་ལས་ཁུངས་ངོས་ནས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་བྱུང་ཡོད་མེད་ཀྱི་གནད་དོན་དེ་ཉིན་འགའ་ཤས་ནང་གསལ་ཐབས་བྲལ་བ་ཡིན་ན། འབྲེལ་ཡོད་ལས་ཁུངས་ངོས་ནས་ངེས་པར་དུ། སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་སྙན་སེང་ཞུས་ཏེ་དུས་ཚོད་ངེས་ཅན་ཞིག་ལ་གསལ་བཤད་ཞུ་རྒྱུ་ཡི་ཆ་རྐྱེན་བཏོན་དགོས་གལ་ཆེ་བའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། འོན་ཀྱང་སྤྱི་འཐུས་རིག་འཛིན་ལྷུན་གྲུབ་ལགས་ཀྱིས་བདེ་སྲུང་ལས་ཁུངས་ཀྱི་གནད་དོན་འདི་ནི་འཛིན་སྐྱོང་བཀའ་ཤག་དང་འབྲེལ་བ་ཡོད་པས་ད་ལྟའི་ཆར་གནད་དོན་དེའི་ཐོག་འགྲེལ་བརྗོད་བྱེད་རྒྱུ་ཡི་གནས་བབ་མེད་ཅེས་གསུངས་བྱུང། གཞི་རྩའི་ཆ་ནས་ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང་སྤྱི་ཡོངས་བགྲོ་གླེང་བཀའ་ཤག་གིས་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་ནའང་ད་བར་ཆོས་རིག་ལས་ཁུངས་གཅིག་པུ་ཡིས་ལས་བསྡོམས་སྙན་སྒྲོན་དང་བགྲོ་གླེང་ཞུས་ཟིན་པ་ལས་ལས་ཁུངས་གཞན་ཁག་གིས་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་ལྷག་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་ནང་ཁང་པ་གསར་པ་བརྒྱབ་པ་མང་པོ་ཞིག་མི་སྡོད་མཁན་མེད་པར་ཁང་སྟོང་དུ་ལྷག་ཡོད་པ་དང་ད་ལྟའི་ཆར་རྒྱ་ནག་གི་མི་འབོར་ཐེར་འབུམ་གཅིག་དང་དུང་ཕྱུར་བཞི་ཡིས་ཁང་སྟོང་དེ་རྣམས་ཁ་སྐོང་ཐུབ་ཀྱི་མེད་པར་རྒྱ་ནག་གཞུང་གི་དཔོན་རིགས་ཟུར་པ He Keng གིས་འགྲེལ་བརྗོད་བྱས་འདུག། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གི་ཁེ་གཉེར་ལས་ཁང Evergrande གིས་དངུལ་བུན་འཇལ་མི་ཐུབ་པའི་དཀའ་ངལ་འཕྲད་ནས་འཛམ་གླིང་ཡོངས་ཀྱི་བུ་ལོན་ཆེས་མང་བའི་ལས་ཁང་ཞིག་ཏུ་གྱུར་པའི་རྗེས་མངོན་གསལ་དོད་པོས་རྒྱ་ནག་ནང་ཁང་པ་ཉོ་ཚོང་གི་ཚོང་ལས་ལ་ཉམས་རྒུད་ཤུགས་ཆེ་ཐེབས་ཡོད་པ་རེད། Insider ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་ནང་ཁང་སྟོང་ཉུང་མཐར་བྱེ་བ་དྲུག་དང་ས་ཡ་ལྔ་ཡོད་པ་དང་དེའི་གྲངས་འབོར་ཡང France མི་འབོར་ཡོངས་རྫོགས་ཤོང་ཐུབ་པ་ཞིག་ཡིན་པར་སྔོན་དཔག་བྱེད་ཀྱི་ཡོད་འདུག་རྒྱ་ནག་ནང་དུས་ཡུན་རིང་པོར་དཔལ་འབྱོར་འཛུགས་སྐྲུན་འཕར་སྣོན་ཡོང་ཆེད་ཁང་པ་དང་མཁར་དབང་ཉོ་ཚོང་གི་ཁེ་གཉེར་ལས་ཁང་ལ་བློས་འགེལ་བྱས་ཏེ་ཁང་པ་གསར་སྐྲུན་བྱས་ཡོད་པ་རེད། འོན་ཀྱང་དེས་མཁོ་སྤྲོད་ཀྱི་མཁར་དབང་ལྷག་མ་བཟོས་ནས་ཁང་སྟོང་ཆེས་མང་བའི་གནད་དོན་དུ་གྱུར་ཡོད་འདུག། ལོ་མང་རིང་རྒྱ་ནག་གཞུང་གིས་ལས་གཞི་འདྲ་མིན་སྤེལ་ནས་ཁང་པ་གསར་སྐྲུན་བྱས་པའི་ས་གནས་སུ་མི་དམངས་སྤོས་ཚེ་ཁང་གླ་ལེན་མི་དགོས་པ་བཟོས་པ་སོགས་ཐབས་ཤེས་སྣ་ཚོགས་བཏོན་ཀྱང་ཁང་པ་གསར་སྐྲུན་བྱེད་རྒྱུ་མང་དྲགས་ནས་རྒྱ་ནག་གི་ད་ཡོད་མི་འབོར་གྱིས་ཀྱང་ཁང་སྟོང་རྣམས་ཁ་སྐོང་ཐུབ་ཀྱི་མེད་པ་རེད་འདུག་ད་ལྟའི་ཆར་ཁང་པ་གསར་སྐྲུན་བྱས་པ་དང་ས་གནས་གང་ནས་འཕེལ་རྒྱས་གཏོང་བའི་འཆར་གཞི་འགོད་ཀྱང་མི་དམངས་ཀྱི་བསམ་ཚུལ་ལ་ཡང་ཁང་སྟོང་ངམ་ས་སྟོང་ཞིག་ཡོང་ངམ་སྙམ་བཞིན་ཡོད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལྷོ་ཀོ་རི་ཡའི་སྲིད་བློན་ཧན་ཀྲུག་སུའུ་དང་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཧན་ཀྲོའུ་གྲོང་ཁྱེར་ནང་ཨེ་ཤེ་ཡའི་རྩེད་འགྲན་མ་འཚོགས་གོང་གྲོས་བསྡུར་བྱས་ཏེ་ཞི་ཅིན་ཕིང་གིས་རྒྱལ་ཁབ་གཉིས་ཀྱི་འཐབ་ཇུས་ཀྱི་འབྲེལ་ལམ་ལ་རྒྱབ་སྐྱོར་ཡོད་པའི་ཁས་ལེན་བྱས་པའི་རྗེས་སུ་བྱུང་བ་ཞིག་ཡིན་པ་རྒྱ་ནག་གཞུང་འབྲེལ་གྱི་དབུས་བརྙན་འཕྲིན་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། ཐེངས་འདིའི་འཚམས་གཟིགས་འདི་ནི་སྔོན་ཚུད་ནས་འཆར་འགོད་བྱས་པའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་ཉིན་ལྷོ་ཀོ་རི་ཡའི་རྒྱལ་ས་སོལ་ནང་རྒྱལ་ཁབ་གསུམ་གྱི་གྲོས་མོལ་མ་བྱས་གོང་ལ་སྤེལ་བ་ཞིག་ཡིན་ཞིང། རྒྱ་ནག་དང་ཉི་ཧོང་ལྷོ་ཀོ་རི་ཡ་ནས་ཕེབས་པའི་མཐོ་རིམ་དཔོན་རིགས་རྣམས་གྲོས་མོལ་དེའི་ནང་ཞུགས་རྒྱུ་ཡིན་ཞིང། དེ་ནི་རྒྱལ་ཁབ་གསུམ་གྱི་ལོ་བཞིའི་རིང་ལྷན་ཚོགས་ཐེངས་དང་པོ་དེ་ཆགས་ཀྱི་ཡོད་འདུག་ལྷོ་ཀོ་རི་ཡའི་སྲིད་བློན་སྐུ་ཞབས་ཧན་ཀྲུག་སུའུ་དང་གྲོས་མོལ་གནང་བའི་ཁྲོད་ཞི་ཅིན་ཕིང་གིས་འོས་ཤིང་འཚམས་པའི་མཐོ་རིམ་ལྷན་ཚོགས་ལ་དགའ་བསུ་ཞུ་རྒྱུ་མ་ཟད་ལྷོ་ཀོ་རི་ཡ་ལ་འཚམས་གཟིགས་སུ་ཕེབས་རྒྱུའི་བསམ་བློ་ཡོད་པའི་སྐོར་བརྗོད་ཡོད་འདུག་རྒྱ་ནག་ཕྱོགས་ཀྱིས་ལྷོ་ཀོ་རི་ཡ་དང་མཉམ་ལས་ཀྱི་འདོད་བློར་ཚད་མཐོའི་མཐོང་ཆེན་བྱས་ཏེ་རྒྱལ་ཁབ་གཉིས་ཀྱི་གཉིས་ཕན་མཉམ་ལས་གཏིང་ཟབ་ཏུ་སྤེལ་རྒྱུ་དེ་ཡིན་པར་འགྲེལ་བརྗོད་བྱས་ཡོད་འདུག། བྱང་ཀོ་རི་ཡ་གྱི་འགོ་ཁྲིད་ཀེམ་ཇོང་ཨོང་ཨུ་རུ་སུར་འཚམས་གཟིགས་ཕེབས་རྗེས་ལྷོ་ཀོ་རི་ཡ་དང་བྱང་ཀོ་རི་ཡའི་བར་གྱི་ཛ་དྲག་ཆེ་བའི་གནས་ཚུལ་དེ་ཛ་དྲག་ཏུ་གྱུར་ཡོད་པ་དང་དེའི་ཡ་ལན་དུ་ལྷོ་ཀོ་རི་ཡ་ནས་བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆའི་ལས་འཆར་དང་མཚོན་ཆ་ཉོ་ཚོང་དང་འབྲེལ་བ་ཡོད་པའི་མི་སྒེར་དང་དངོས་ཚན་ལ་བཀག་སྡོམ་བྱ་རྒྱུའི་བཀའ་བཏང་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལྷོ་ཀོ་རི་ཡའི་འཚམས་གཟིགས་གནང་འཆར་དེས་ལྷོ་ཀོ་རི་ཡའི་ཕྱེད་གླིང་ཕྲན་གྱི་ཞི་བདེ་དང་བདེ་འཇགས་སྲུང་སྐྱོབ་དང་ས་ཁོངས་མཉམ་ལས་ལ་ཤུགས་སྣོན་རྒྱག་རྒྱུར་ནུས་པ་གལ་ཆེན་འདོན་རྒྱུ་ཡིན་པ་འགྲེལ་བརྗོད་བྱས་ཡོད་འདུག། རྒྱ་ནག་མི་དམངས་བཅིངས་འགྲོལ་དམག་གི་སྒྲིག་འཛུགས་ཀྱིས་རྒྱ་མིའི་དམག་དོན་མི་སྣ་རྣམས་ལ་སྤྱི་ཚོགས་ནང་འབྲེལ་འདྲིས་བྱེད་པར་བག་ཟོན་བྱེད་དགོས་པ་དང། འགོ་ཁྲིད་པ་ཁ་ཤས་གོ་གནས་ནས་འཐེན་པའི་གནད་འགག་ཡང་སྤྱི་ཚོགས་ནང་རྒྱ་ནག་དམར་ཤོག་གཞུང་དང་ལྟ་བ་མི་མཐུན་པའི་མི་སྣ་དང་ལྷན་དུ་འབྲེལ་འདྲིས་བྱས་པའི་རྐྱེན་གྱིས་ཡིན་པར་བརྗོད་ཡོད་པའི་སྐོར Times གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་ཅིང། དམག་དོན་མི་སྣ་ཚོས་སོ་སོའི་སྤྱི་ཚོགས་ནང་འབྲེལ་གཏུག་བྱེད་ཡུལ་མེད་པ་བཟོས་ནས་བྱུང་ན། མི་གཞན་དང་འབྲེལ་བ་གཅིག་ཀྱང་བྱེད་ཐབས་མེད་པ་བཟོས་ནས་རང་ཉིད་ཁེར་རྐྱང་གིས་ཉེན་ཁ་ནས་གཡོལ་བའི་ཐབས་ཤེས་ནུས་ལྡན་ཞིག་ཡིན་པ་མི་དམངས་བཅིངས་འགྲོལ་དམག་མིའི་ལམ་སྟོན་ལས་ཤེས་རྟོགས་ཐུབ་ཀྱི་ཡིན་པ་མངོན་གྱི་ཡོད་པ་རེད། མ་ཟད་མི་དམངས་བཅིངས་འགྲོལ་དམག་མིས་དམིགས་འཛུགས་ཀྱིས་དཔོན་རིགས་སུ་ཞིག་རྒྱུ་རྐྱེན་དེ་སོ་སོའི་གོ་གནས་ནས་གནས་དབྱུང་བཏང་བ་བརྗོད་མེད་ཀྱང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་ནས་གར་སོང་ཆ་མེད་དུ་གྱུར་བ་དང། དེ་བཞིན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གཟའ་འཁོར་གསུམ་ལྷག་རིང་དམངས་ཀྱི་ཁྲོད་དུ་མཐོང་རྒྱུ་མེད་པ་ཆགས་ཡོད་པ་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ཐོག་ལག་བསྟར་བྱེད་པའི་སྲིད་བྱུས་ལས་འབྲོག་པ་གནས་སྤོས་བྱས་པ་ཚོར་འཚོ་རྟེན་ལས་ཀ་མི་རག་པའི་དཀའ་ངལ་འཕྲད་བཞིན་པ་ཙམ་མ་ཡིན་པར་དེང་སྐབས་ཁྱོན་ཡོངས་ནས་བོད་མིའི་ཐོག་སྔར་བས་དམ་དྲག་ཆེན་པོ་ཡོད་པ་མ་ཟད་བོད་ཕྲུག་གི་ལས་ཀའི་གོ་སྐབས་ཤོར་བའི་དཀའ་ངལ་ཆེན་པོ་ཡོད་པའི་སྐོར་ངོ་སྤྲོད་གནང་བ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་ནག་གཞུང་གིས་བོད་ནང་དུ་ལག་བསྟར་བྱེད་པའི་སྲིད་བྱུས་ལས་བོད་ཀྱི་འབྲོག་པ་རྣམས་གནས་སྤོ་བྱེད་པ་ནི་འབྲོག་པ་མང་ཚོགས་ལ་འཚོ་རྟེན་གྱི་ལས་ཀ་མི་ཐོབ་པའི་དཀའ་ངལ་ཡོད་པ་ངོས་འཛིན་བྱེད་མཁན་ཡོད་པ་ལྟར་ཉེ་ཆར་རྒྱ་ནག་གི་སྲིད་བློན་གཞོན་པ་ལིའུ་གོའུ་ཀྲུང་ལྷ་སའི་ཉེ་འཁོར་གྱི་གྲོང་གསེབ་ས་ཁུལ་ཁག་ཅིག་ཏུ་བསྐྱོད་པ་དེ་དང། མང་ཚོགས་དབུལ་པོའི་གནས་སུ་ལོག་ཏུ་བཅུག་རྒྱུ་མིན་ཟེར་བའི་གཏམ་བཤད་ནང་དོན་དེ་དག་གིས་གནས་སྤོ་བྱས་པའི་འབྲོག་པ་མང་ཚོགས་ལ་དཀའ་ངལ་ཡོད་པ་མཚོན་ཐུབ་ཀྱི་ཡོད་པའི་སྐོར་ལ་བོད་དང་རྒྱ་ནག་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་བྱུང། རྒྱ་ནག་གི་སྲིད་བློན་གཞོན་པ་ཁ་ཤས་ཅིག་ཡོད་པའི་ནང་ནས། ལིའུ་གོའུ་ཀྲུང་ཉེ་ཆར་བོད་ལ་ཡ་ལས་དོན་རྟོག་ཞིབ་བྱས་པ་ཡིན་ཟེར་སྐོར། ཁོ་རང་ད་ལྟ་ཡོང་ས་གཙོ་བོ་དེ་ག་བ་ལ་རེད་ཆུ་ཤུལ་པ་སྣམ་ས་སྐྱ་འོ་དེ་གས་ལ་ཡ་ཕྱིན་བྱས་གཅིག་ཨ་ནི་མི་དམངས་བསྐྱར་དུ་ཨ་ནི་དབུལ་པོའི་ཐོག་ལོག་བཅུག་མེད་ཟེར་ཡ་དེ་ད་ག་རེད་ཟེར་ན་ད་ལྟའི་འགྲོ་སའི་ས་ཆ་དེ་གས་དེ་མང་ཆེ་ཞིང་པའི་ས་ཁུལ་རེད་བྱས་ཙང་དེ་འདྲས་ཡིན་དུས་ཞིང་ལས་ཀྱི་ཐོག་ལ་ཡ་ཤུགས་རྒྱག་གི་ཡིན་དེ་འདྲས་ཡིན་དུས་ཨ་ནི་ཞི་ཅིན་ཕིང་གིས་ཞིང་ལས་ཐོག་གི་བཀའ་སློབ་སློབ་སྦྱོང་བྱེད་དགོས་གི་རེད་ལག་བསྟར་བྱེད་དགོས་གི་འདུག་ཟེར་ལབ་ཡོད་རེད་ཨ་འདི་འདྲ་ནི་གཅིག་ད་ག་རེ་ལབ་དགོས་རེད་ཟེར་ན་ད་ཆུ་ཤུལ་དང་དེའི་གཡས་གཡོན་དུ་བ་ལ་ཡ་ད་ནི་ང་ཚོ་བྱང་ཐང་ནས་འབྲོག་པ་མང་པོ་ཞིག་གནས་སྤོས་བྱས་མི་ངན་ཡོང་གི་ཡོད་རེད་པ།

དེ་ཡིན་དུས་ད་ལྟའི་འགྲོ་སའི་ས་ཆ་དེ་གའི་དེ་ཡིན་ཞིང་པའི་ས་ཁུལ་རེད་འདི་ཡིན་དུས་ཞིང་པའི་ས་ཁུལ་ལ་དཀའ་ངལ་ཡོད་པ་དང་ཨ་འདི་ཡིན་ནའི་བྱང་ཐང་ནས་མར་ཞིང་པའི་ས་ཁུལ་ལ་ཡ་གནས་སྤོ་བྱས་ཡོང་པའི་མི་དེ་གའི་དཀའ་ངལ་འཕྲད་ཀྱི་ཡོད་པ་དེ་གའི་ལ་ཡ་དཔལ་འབྱོར་དེ་འདི་ལ་ཡ་བསམ་ཞིབ་བྱེད་ཀྱི་ཡོད་མདོག་མདོག་གིས་ཁྱེད་རང་ཚོ་ད་ལྟ་གནས་སྟངས་འདི་ཨ་ནི་ཞེ་པོ་གཅིག་གི་ཕྱུག་པོ་མེད་ནའི་ཡང་བསྐྱར་དུ་དབུལ་པོའི་ཐོག་ལ་ལོག་གི་མ་རེད་བྱས་ད་འདི་འདི་གའི་སེམས་གསོ་དང་སྲིད་ཇུས་ལག་བསྟར་བྱེད་ཀྱི

དམིགས་བསལ་གྱི་ཐབས་ཇུས་གཅིག་ཡིན་སྲིད་པ་འདི་གཅིག་རེད། གཉིས་པ་འདི་ལ་དཔལ་འབྱོར་དཀའ་ངལ་གཅིག་དེ་ག་རེ་ཡོད་རེད་ཟེར་ན་ད་ལྟ་བར་དུ་ལོ་བཞི་བཅུའི་ནང་ལ་རྒྱ་ནག་གི་དཔལ་འབྱོར་དེ་ཕྱི་ལ་བརྟེན་བསྡད་ཡོད་རེད་པ། ད་མ་རྩ་ཚོང་གཉེར་མེད་ན་དཔལ་འབྱོར་དེ་ཉམས་རྒུད་འགྲོ་གི་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་རྒྱ་ནག་ནང་ལོགས་གི་ཕྱུག་པོ་མང་པོ་ཅིག་དངུལ་ཡར་བསྡུས་བྱས་ཐུན་མོང་ཐོག་ལ་ཕྱུག་པོ་ལེགས་པོ་ཡིན་ཟེར་ད་འདི་གཙོ་བོ་དེ་དཔལ་འབྱོར་དཀའ་ངལ་གཅིག་རེད།
བོད་ནང་དུ་ཡང་བོད་མི་གཞོན་སྐྱེས་ཚོའི་ལས་ཀའི་གོ་སྐབས་དཀོན་པའི་དཀའ་ངལ་ཆེ་བའི་ཁར་རྒྱ་མི་རིགས་ནས་བོད་ནང་དུ་ས་ཁང་ཉོས་ནས་ཐེམ་ཐོ་བོད་ནང་དུ་བསྒྱུར་མཁན་མང་པོ་ཡོད་པ་དེ་དག་གིས་བོད་ནང་གི་ཤེས་ཡོན་དང་ལས་ཀའི་གོ་སྐབས་ལེན་ནས་བོད་ཕྲུག་ཚོའི་ཤེས་ཡོན་དང་ལས་ཀའི་གོ་སྐབས་ཤོར་བའི་དཀའ་ངལ་ཡོད་པའི་སྐོར་ལ་ངོ་སྤྲོད་གནང་དོན།

བོད་འདི་ས་ཁུལ་དམིགས་བསལ་རེད་མི་རིགས་དམིགས་བསལ་རེད་རིག་གཞུང་དམིགས་བསལ་རེད་གོམས་གཤིས་དམིགས་བསལ་རེད་དངོས་གནས་བྱས་ན་དེ་ལ་ཡ་དམིགས་བསལ་གྱི་སྲིད་ཇུས་གཅིག་དགོས་ཀྱི་ཡོད་རེད་སྔོན་མ་ཧུའུ་ཡའོ་པང་གི་སྐབས་ལ་ཡ་བོད་ལ་ཡ་དམིགས་བསལ་གྱི་བབ་བསྟུན་སྲིད་ཇུས་ཟེར་ལག་ལེན་བསྟར་ནས་ད་ནི་བོད་ནང་གི་གནས་ཚུལ་ཡར་ཕྱིན་སོང་ཟེར་ཤག་མི་ཚང་མས་འདི་ལབ་གི་ཡོད་རེད་བ་ད་ཡིན་ནའི་དེའི་སྲིད་ཇུས་འདི་ལམ་ལྷོང་མ་བྱུང་བ་རེད་བྱས་ཙང་ད་ད་ལྟ་གཙོ་བོ་དེ་རྒྱ་ནག་ག་རེ་ཟེར་ན་མཐའ་མཚམས་ཁག་གི་འཛུགས་སྐྲུན་ལ་ཡ་ཤུགས་རྒྱག་གི་ཡོད། རེད། ད་ག་ནང་བདག་གིས་རྒྱལ་ཁབ་བདེ་འཇགས་ཡོང་དགོས་ཀྱི་ཡོད་ན་མཐའ་མཚམས་བརྟན་པོ་བཟོ་དགོས་རེད་མཐའ་མཚམས་བརྟན་པོ་བཟོ་དགོས་ཡོད་ན་བོད་བརྟན་ལྷིང་ཡོང་དགོས་རེད་ཟེར་ཡག་གི་ད་བོད་སྐྱོང་གི་ཐབས་ཇུས་ཟེར་ཡག་འདིའི་འོག་ནས་ད་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་རེད། དེ་བཞིན་བོད་ནང་དུ་དེང་སྐབས་ལྷ་སའི་ཉེ་འཁོར་དང་ཐ་ན་བར་སྐོར་དུ་བསྐྱོད་པར་ལག་འཁྱེར་ཞིབ་བཤེར་བྱེད་པ་མ་ཟད་ལྷ་ས་ནས་ཕྱི་ལ་བསྐྱོད་ཚེ་དམིགས་བསལ་མཐའ་མཚམས་ལག་འཁྱེར་ཟེར་བ་ཞུ་དགོས་ཀྱི་ཡོད་པ་རེད་འདུག

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་ལ་དྭགས་ཀྱི་རྒྱལ་ས་གླེ་ནང་ཡོད་པའི་བོད་ཟས་ཟ་ཁང་རྙིང་ཤོས་ལྷ་སའི་ཁ་ཆེ་ཟ་ཁང་ཞེས་པ་དེས་མི་ལོ་ལྔ་བཅུ་མིན་ཙམ་གོང་ཁུལ་དེའི་མི་མང་ལ་བོད་ཟས་ངོ་སྤྲོད་གནང་ཡོད་པ་དང་འདས་པའི་དུས་ཡུན་དེའི་རིང་ཟ་ཁང་གི་ཚོང་ལས་འཕེལ་རིམ་དང་དཀའ་ངལ་ད་ལྟའི་གནས་སྟངས་སོགས་ཀྱི་ཐད་ཟ་ཁང་དེའི་སྦྱིན་བདག Sarfraz ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་དེ་བསྐྱར་དུ་གསན་རོགས་གནང།

ལྷ་སའི་བོད་རིགས་ཁ་ཆེ་ཞིག་ཡིན་པ་དང། རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པའི་སྐབས། བོད་མི་གཞན་གཅིག་མཚུངས། ཁོང་དང་ཁོང་གི་ནང་མི་ཡང་རྒྱ་གར་དུ་བཙན་བྱོལ་དུ་ཕེབས་དགོས་བྱུང་ནས། Kashmir ནང་གནས་སྡོད་གནང་འདུག་དེ་ནས་རིམ་པས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་མགོ་སྟོད་དུ། རང་གི་འཚོ་བའི་ཆེད་དུ་ཁོང་ལ་དྭགས་སུ་ཕེབས་ནས་ཁུལ་དེར་ལྷ་སའི་ཁ་ཆེའི་ཟ་ཁང་ཞེས་པ་དེ་གསར་འཛུགས་གནང་བ་ཞིག་ཡིན་འདུག་དེ་རིང་ཁ་སང་ཁོང་འཕྲོད་བསྟེན་གྱི་ཐོག་ནས Kashmir ནང་ལ་བཞུགས་ཀྱི་ཡོད་པ་དང། ཁོང་གི་བུ། ཅོ Sarfraz ལགས་ཀྱིས་ཟ་ཁང་དེ་འཛིན་སྐྱོང་གནང་གི་ཡོད་འདུག་མི་ལོ་བཞི་བཅུ་ཞེ་དགུ་ཙམ་གྱི་གོང། ལ་དྭགས་ཀྱི་རྒྱལ་ས་གླེ་ནང་བོད་རིགས་ཁ་ཆེའི་ཟ་ཁང་དེ་ཐོག་མར་སྒོ་ཕྱེ་བའི་སྐབས་ཁུལ་དེར་གནས་སྡོད་གནང་མཁན་ཡུལ་མི་ཕལ་ཆེ་བས་བོད་ཟས་བཞེས་མོག་དང་བཞེས་ཐུག་སོགས་ཟ་མྱོང་མེད་པར་ངོ་ཤེས་ཀྱི་མེད་པ་དང། New Lhasa Muslim Restaurant ཞེས་པ་དེ་ནི་ལ་དྭགས་ཀྱི་ཡུལ་མི་ཚོར་བོད་ཟས་ཐོག་མར་ངོ་སྤྲོད་གནང་མཁན་གྱི་ཟ་ཁང་དེ་ཡང་ཡིན་ལུགས། ཨ་མི་ན་ལགས་ཀྱི་བུ། ཅོ Sarfraz ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། དང་པོ་དང་པོ་ཨ་མ་ལགས་ལ་མོས་ད་ཁྱེད་ན་འདུག་བ་ཏེ་ཁག་པོ་བྱུང་སོང་སོང་ལུང་མེད་ན་ཆུ་མེད་བྱས་ཨ་ལ་དང་མི་གང་གོ་ལོ་ཞལ་ལག་ཧ་གོ་མི་འདུག་སོ་བཞེས་ཐུག་བཞེས་མོག་ག་རེ་ཟེར་ཏེ་ཅིག་ཡོར་བ་ད་ཁོང་ཚོ་ཚོའི་ལུང་པའི་ཞལ་ལག་རྩམ་པ་ད་ཆུ་ཏ་གི་ཟེར་ད་ཨིན་དེ་ཟ་གོར་བ་བཞེས་ཐུག་དང་བཞེས་མོག་དང་འདི་གོ་བོར་ཆུང་མར་སོང་སོང།

བོད་ཟས་ཤེས་ཀྱི་མེད་པའི་ཆ་ནས་ཟ་ཁང་ནང་ལ་ཡོང་མཁན་ཉུང་བའི་དཀའ་ངལ་སོགས། ཐོག་མར་ལོ་ལྔ་དྲུག་རིང་དཀའ་ངལ་མང་པོ་ཞིག་འཕྲད་འདུག་ཀྱང། རིམ་པས་ཚོང་ཡག་ཏུ་ཕྱིན་ནས་དེ་རིང་ཁ་སང་ལ་དྭགས་ཀྱི་ཡུལ་མི་ཕལ་ཆེ་བས་ཟ་ཁང་དེ་ངོ་ཤེས་ཀྱི་ཡོད་འདུག། ཨ་ནེ་འདིའི་ཞོར་ནས་ཨ་མ་ལགས་ཧོན་ནས་ཕལ་ཆེར་ལོ་དྲུག་བདུན་རེའི་ཟ་ལྟས་དཀའ་ལས་ཁག་པོ་བྱུང་སོང་ཚོང་ཏག་ཏག་རེད་བྱས་ཚོང་ཡག་པོ་མ་བྱུང་རྗེས་ཁེ་སང

འོན་ཀྱང་དེང་སང་ལ་དྭགས་ནང་ལ་ཟས་རིགས་སྣ་ཚོགས་ཀྱི་ཟ་ཁང་ཧ་ཅང་མང་དུ་ཕྱིན་པར་བརྟེན། བོད་རིགས་ཁ་ཆེའི་ཟ་ཁང་དེའི་ཚོང་ཡང་ཕྲན་བུ་སྐྱོ་རུ་ཕྱིན་ཡོད་ཀྱང། སྤྱི་ཡོངས་ཀྱི་ཆ་ནས་ཚོང་འགྲིག་ཐག་ཆོད་འདུག་ཞེས་ཅོ Sarfraz ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ད་ལྟ་ཟ་ཁང་སྣེ་མང་ཟེར་ནས་ད་ཞེ་པོ་ཞིག་མང་ཕྱིན་པ་ལ་ད་ཟ་ཁང་མང་པོ་ཆེ་བ་རེད། ད་སྣེ་མང་ཟེར་ནས་ད་ཏོག་ཙམ་ཉུང་ཕྱིན་ཞག་ད་ཟ་ཁང་མང་ཕྱིན་པ།

དབྱར་ཁའི་དུས་སུ་ཕྱི་ནས་ཕེབས་པའི་ཡུལ་སྐོར་སྤྲོ་འཆམ་པ་ཡང་མང་པོ་ཞིག་ཟ་ཁང་དེ་ནང་ལ་ཕེབས་ཀྱི་ཡོད་འདུག། ད་ཧང་སང་གི་རིང་ལ་ཟ་ཁང་ནང་ང་ཚོ་སོ་སོའི་སྔན་མ་ནས Customer ད་ཡོད་པ་དང། Local ཁོ་རང་ཡོང་གི་རེད། ང་རང་ཚོ་བོད་རིགས་ལས་མང་པོ་ཡོང་གི་རེད། ཨ་ནི་རྒྱ་གར་ལས་དཔེ་ཚད་ཡོང་གི་རེད། Kashmiri ལས་དཔེ་ཚད་ཡོང་གི་རེད།
ནང་ད་ཞལ་ལག་ཟ་ལ་ཡོང་གི་རེད། བོད་རིགས་ཁ་ཆེའི་ཟ་ཁང་དེ་ནང་ལ་ཞལ་ལག་གཙོ་བོ་བོད་ཟས་རང་འཚོང་གནང་གི་ཡོད་འདུག་རིམ་པས་དཔེ་གསར་གྱི་བོད་ཟས་དེ་འདྲ་ཡང་བཟོ་ཚོང་གནང་རྩིས་འདུག་ལ། རིམ་པས་ཟ་ཁང་དེ་ཡན་ལག་ཟ་ཁང་ཞིག་ཀཱ་ཤི་མིར་ནང་ལ་སྒོ་ཕྱེ་རྒྱུའི་འཆར་གཞི་ཡོད་པ། ཅོ་ས་ཕར་ལགས་ཀྱིས་གསུངས་གནང་གི་འདུག། དེ་འདྲ་ང་ཚོའི་སྔན་མ་ཡིན་ན་ལ། ཤ་འབྲས་བཅས་ཞི་ཀྲུའུ་ཞེ་མོ་དང་ཨེ་ལ་ག་ངོ་འཚོང་གི་ཡོད་རེད་བ།

ཨ་རི་གཙོས་དེ་བསམ་བློ་ཡག་པོ་གཏང་དགོས་ལ་དྭགས་ལ་དྭགས་གོ་རེ་ན་ང་རང་ཀླད་ས་ག་དེ་ཟ་ཁང་ཡག་པོ་ཅིག་གཙང་མ་ཅིག་ཏེ་བོད་བོད་རིགས་ཞལ་ལག་དེ་གི་ཚང་མ་ཆ་ཚང་ཚང་ཅིག་ཏེ་བཟོ་དགོས་བསམ་ཏེ་ཡོད་པ། ལ་དྭགས་ནང་བོད་ཟས་ཟ་ཁང་དེ་ཐོག་མ་གསར་འཛུགས་གནང་མཁན་ས་ཕར་ལགས་ཀྱི་ཨ་མ་ཨ་མི་ན་ལགས་ནི་ཞལ་ལག་བཟོ་རྒྱུར་མཆོག་ཏུ་གྱུར་པ་ཞིག་ཡིན་པ་དང། ཁོང་གིས་ས་ཕར་ལགས་ཀྱི་སྤུན་རྒན་པར་ཞལ་ལག་བཟོ་ཡག་བསླབས་ནས་ཁོང་ཡང་མ་བྱན་མཚན་ལྡན་ཞིག་ཆགས་ཡོད་ལུགས་ཅོ་ས་ཕར་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ད་བྲོ་བ་ཆེན་པོ་བཟོ་གི་རེད་ང་ཚོ་ཅོ་ཅོ་དང་ཨ་མ་ལགས་ངོ་ཚ་པས་ཞལ་ལག་བྲོ་བ་ཆེན་པོ་བཟོ་གི་རེད་ལྷོང་ཚ་ཟིན་པའི་བོད་སྐད་ནང་གཏམ་དཔེ་ཅིག་འདུག་ཨང། ཁ་ཆེ་ཁ་ལ་མ་ལྟོས་ཁ་ཆེ་ལྟོ་ལ་ལྟོས་ཟེར་ཡས་འདུག་ག།

བོད་རིགས་ཁ་ཆེའི་ཟ་ཁང་དེ་ནང་སྐུ་མགྲོན་སྤྱི་དང། ལྷག་པར་དུ་བོད་རིགས་ཕེབས་མཁན་ཡང་མང་དུ་འགྲོ་གི་ཡོད་ལུགས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་བྱུང། ཁོ་རང་ཕེབས་གནང་འདུག་ག་ང་ཚོ་བོད་རིགས་མང་པོ་ཕེབས་ཡ་ཕེབས་ཀྱི་རེད་བ་ཟ་ཁང་ཚེག་ཚེག་ཕེབས་ཀྱི་ཟ་ཁང་ཚེག་ཚེག་ཕེབས་ཀྱི་རེད་བ། ཨ་ནི་ཟ་ཁང་ལྷ་ས་རེ་སོན་ང་ཚོའི་བོད་རིགས་ཀུན་ལ་དྭགས་ནི་ནས་གཡག་ས་ཁ་ཆེ་ཟ་ཁང་གོང་ནས་ནས་ཐད་ཀ་ཡོང་གི་རེད་བ་ཨ་ནི་མང་པོ་ཡོང་གི་ལེགས་སྐུ་གཞོགས་མང་པོ་ཕེབས་ཀྱི་རྡ་རམ་ས་ལ་ནས་ཕེབས་ཀྱི་ཁ་ཆེ་ད་ཉི་མ་གཉིས་གསུམ་ད་འདི་ཨ་རི་ནས་ལས་ཕེབས་ས་ད།

དེང་དུས་ཀྱི་མཐུན་རྐྱེན་ལྡན་པའི་ཟ་ཁང་ཞིག་བཟོ་ཐུབ་པའི་རེ་བ། ཅོ་ས་ཕར་ལགས་ཀྱིས་གནང་གི་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉེ་ཆར་བཏོན་པའི་སྙན་ཐོ་གསར་པའི་ནང། ཁྲག་ཤེད་མཐོ་བའི་ནད་པ་ཚོར་སྨན་བཅོས་ཚུལ་བཞིན་བྱེད་ཐུབ་ཚེ། ཉིས་སྟོང་ཉི་ཤུ་རྩ་ལྔ་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་ཉི་ཤུ་རྩ་དྲུག་ལྷག་དུས་མིན་འཆི་རྐྱེན་འགྲོ་བ་ལས་སྔོན་འགོག་ཐུབ་རྒྱུ་ཡིན་པ་གསུངས་ཡོད་པར་བརྟེན། ཕྱི་ལུགས་སྨན་པས་ཁྲག་ཤེད་མཐོ་བའི་ནད་ངོས་འཛིན་བྱེད་སྟངས་དང། ཉེན་ཁའི་རང་བཞིན། ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་པའི་ཐབས་ཤེས་དང། ལོ་ཇི་ཙམ་ནས་ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་དགོས་པའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས། ཁྲག་ཤེད་མཐོ་བའི་ནད་ལ་སྨན་བཅོས་ཚུལ་བཞིན་བྱེད་ཐུབ་པ་ཡིན་ཚེ་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཉིས་སྟོང་ལྔ་བཅུའི་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་བདུན་ཅུ་དོན་དྲུག་ལྷག་གི་ཚེ་སྲོག་སྐྱོབ་ཐུབ་རྒྱུ་ཡིན་པ་ངོས་འཛིན་གནང་གི་ཡོད་ཅིང་དེའི་རྒྱུ་མཚན་ནི་ཁྲག་ཤེད་མཐོ་བའི་ན་ཚ་དེ་ནི་འཛམ་གླིང་ནང་འགྲོ་བ་མི་དུས་མིན་འཆི་རྐྱེན་གཏོང་བ་དང་གྲིབ་སྐྱོན་སོགས་ཀྱི་དབང་པོ་སྐྱོན་ཅན་གྱི་སློང་རྐྱེན་བྱེད་མཁན་ནད་གཙོ་བོ་ཞིག་ཡིན་པ་ལྟར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་བཏོན་པའི་སྙན་ཐོ་གསར་པ་དེའི་ནང་ཁྲག་ཤེད་མཐོ་བའི་ནད་དེ་ནི་འགྲོ་བ་མིའི་བདེ་ཐང་ལ་ཉེན་ཁ་ཅན་གྱི་དཀའ་ངལ་བཟོ་མཁན་ཞིག་ཡིན་པའི་སྐོར་ནན་པོ་གསུངས་ཡོད་པ་རེད། དེར་བརྟེན་ཕྱི་ལུགས་ཀྱི་ཁྲག་ཤེད་ཞེས་པ་དེ་ནི་སྙིང་གིས་ལུས་ཡོངས་ལ་ཁྲག་ཕར་གཏོང་བ་དང་སྡོད་རྩ་ནས་ཁྲག་ཚུར་སྙིང་དུ་སྡུད་པའི་བྱེད་ལས་ལ་སྟེང་འོག་གཉིས་ཀྱི་ཁྲག་ཤེད་ཀྱི་ཚད་འཛིན་པ་ལྟར་ཁྲག་ཤེད་ཀྱི་འཕྲུལ་ཆས་ནང་གསལ་བའི་སྟེང་གི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་ཉི་ཤུ་དང་འོག་གི་གྲངས་ཀ་བརྒྱད་ཅུ་གྱ་གྲངས་ནི་ཁྲག་ཤེད་ནད་མེད་པའི་ཚད་ལྡན་དུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག

ཨེ་ནི Normals གཅིག་གི་ཏག་ཏག་འགྲོ་ཅིག་བརྩི་དགོས་རེད་ཚང་མ་ལ་རོ། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་འཛམ་གླིང་ནང་ཁྲག་ཤེད་མཐོ་བའི་ནད་ལ་སྟེང་གི་གྲངས་ཀ་བརྒྱ་དང་བཞི་བཅུ་དང་འོག་གི་གྲངས་ཀ་དགུ་བཅུ་དང་ཡང་ན་གྲངས་ཀ་དེ་གཉིས་ལས་མཐོ་བ་ཡོད་མཁན་གྱི་འཛམ་གླིང་གི་འགྲོ་བ་མི་གསུམ་ནང་ནས་གཅིག་ལ་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པར་བརྟེན་ཁྲག་ཤེད་མཐོ་བ་ངོས་འཛིན་བྱེད་པའི་ཚད་གཞི་ནི་སྤྱི་ཡོངས་ཀྱི་སྟེང་འོག་གཉིས་ཀ་གལ་ཆེན་པོ་ཡིན་པ་དང

དེའི་གི་ཁྲག་ཤེད་དེ་ག་ཚོད་ཡོད་མེད་ཧ་གོ་ཡ་དེ་ཧང་སང་ཡ་གལ་ཆེན་པོ་ཆགས་སྡོད་འདུག་ཡང་མཚམས་མཚམས་ཡང་ང་ཚོ་སྨན་ཁང་ལ་འགྲོ་དུས་ཡང་ཅིག་སྨན་ཁང་གི་ཁོར་ཡུག་རེད་སྨན་པ་ཡོད་རེད་ཨ་ནས་ཅིག་སོ་སོའི་དངངས་སྐྲག་ཡོད་རེད་བྲེལ་བ་ཡོད་རེད་དེ་འདྲའི་གི་ཁོར་ཡུག་གིས་ཅིག་རྐྱེན་བྱས་རྗེས་ཡང། White Coat Hypertension བྱས་རྗེས་བརྒྱ་ཆ་སུམ་ཅུ་ཙམ་ལ་ཁྲག་ཤེད་མཐོ་བ་སླེབས་ཡོད་རེད་དེ་ཡིན་པ་སོང་ཙང་ཁྲག་ཤེད་ན་ཚ་ཡོད་མེད་ངོས་འཛིན་ཐུབ་ཡ་ཆེད་དུ་རྒྱུན་ལྡན་གི་ཁྲག་ཤེད་དེ་ཧ་གོ་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་འདུག། ཁྲག་ཤེད་མཐོ་བའི་ནད་པ་མང་ཆེ་བར་ནད་རྟགས་མེད་པའི་རྐྱེན་གྱིས་ཁྱིམ་ཚང་དུ་ཁྲག་ཤེད་ལྟ་དཔྱད་ཀྱི་འཕྲུལ་ཆས་ཉོས་ནས་ཡང་སེ་བརྟག་དཔྱད་བྱ་རྒྱུ་གལ་ཆེན་པོ་ཡིན་ཞིང། དམིགས་བསལ་ལོ་ཉི་ཤུ་ནས་ཁྲག་ཤེད་ཡོད་མེད་དུས་དུས་སུ་བརྟག་དཔྱད་བྱེད་དགོས་པ་དང་ལོ་སུམ་ཅུ་ཡན་ཚོས་ཡང་སེ་བརྟག་དཔྱད་བྱ་དགོས་པའི་ལམ་སྟོན་གནང་གི་འདུག།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཁྲག་ཤེད་མཐོ་བའི་ནད་དེ་ཡིས་སྤྱིར་བཏང་གི་འགྲོ་བ་མིའི་བདེ་ཐང་ལ་དཀའ་ངལ་གྱི་རིགས་ནི་ཀླད་ཁྲག་འཐོར་བ་དང་སྙིང་རྩ་བཀག་པ་སྙིང་གི་བྱེད་ལས་ཉམས་པ་མཁལ་མའི་བྱེད་ལས་ཉམས་པ་སོགས་ཀྱི་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པ་ལྟར། འཛམ་གླིང་ནང་སྐར་མ་རེ་རེའི་ཐོག་ལ་མི་ཆིག་སྟོང་ལྷག་འདས་གྲོངས་སུ་འགྲོ་བའི་ནང་ནས་མང་ཆེ་བ་ནི་ཁྲག་ཤེད་མཐོ་བའི་ནད་ཀྱིས་རྐྱེན་བྱས་ཏེ་འདས་གྲོངས་སུ་འགྲོ་བཞིན་ཡོད་པའི་སྐོར་གསུངས་ཡོད་པར་བརྟེན

ཁྲག་ཤེད་ག་ཚོད་མཐོ་བོ་ནས་སྙིང་གིས་ཅིག་ལས་ཀ་བྱས་ཆོག་ན་དེ་ཤུགས་ཆེ་བ་ཅིག་བས་ཆགས་འདུག་རེད་དེ་མ་སོང་ཚེ་སྙིང་རྩུབ་ག་ལེ་ག་ལེ་ག་ལེ་བཏང་ཡ་དང་སྙིང་དེ་ག་ལེ་ག་ལེ་ག་ལེ་སྐྱོ་བོ་ཆགས་ཡ་དང་སྙིང་ལས་ཀ་མ་བྱས་དང heart failure ཆགས་ཡ་དེ་རྒྱུ་རྐྱེན་གཙོ་བོ་གཅིག་ཁྲག་ཤེད་དང་འབྲེལ་བ་ཡོད་ཤོས་ཡིན་འདི་བྱས་རྗེས་ཨེ་མྱང heart attack ཡོད་རེད་བ།

ཁྱེད་ཡང་སེ་ཡང་སེ་ང་ཚོས་ཁྲག་ཤེད་བལྟ་ཡས་དེ། ཟླ་བ་དྲུག་དྲུག་ལོ་གཅིག་གཅིག་ཚུན་ལ་ཁྲག་ཤེད་བལྟ་ཡས་དེ་གལ་ཆེན་པོ་ཆགས་བསྡད་འདུག་ཨེ་ནི། དེ་སོ་སོ་གི་རྒྱུན་ལྡན་གྱི་ཁྲག་ཤེད་བྱོས་ར་ཤག་ལ་རེད་ནང་ལ་ནམ་རྒྱུན་གྱི་ཁྲག་ཤེད་དེ་ག་ཚོད་ཡོད་པ་ཧ་གོ་ཡས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་ཨེ་ནམ་རྒྱུན་གྱི་ཁྲག་ཤེད་རྟག་པར་ཞིག་མཐོ་པོ་དེ་དང་ཨེ་ནི་ཅིག་སྨན་ཁང་གི་ཁྲག་ཤེད་རྟག་པར་ཞིག་མཐོ་པོ་དེ་ན་ཨེ་ཁྲག་ཤེད་ཡོད་པ་ལ་ང་ཚོས་ཞུ་གི་ཡོད་རེད་ཤག་ཨེ་ཨེ་ནི་ཨང་གྲངས་དེ་བརྒྱ་དང་བཞི་བཅུ་དགུ་བཅུ་གི་ཐོག་རེད་ན་ཨེ་ནི་ཡང་ཁྲག་ཤེད་ཡོད་པ་ལ་ང་ཚོས་ཞུ་གི་རེད་ད་འདིས་ད་ཅིག་ཨང་གྲངས་དེ་ཆགས་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་པ་ཐེད་རོས་ཡིས་ཁྲག་ཤེད་མཐོ་བའི་ནད་དེ་ལ་སྨན་ཐུན་ཉུང་ངུ་ཞིག་བསྟེན་ནས་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་བྱེད་ཐུབ་པའི་ནུས་པ་ལྡན་པའི་སྨན་ཡོད་པ་མ་ཟད། ཁྲག་ཤེད་མཐོ་བའི་ནད་པ་ལྔའི་ནང་ནས་གཅིག་ལ་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་ཐུབ་བཞིན་ཡོད་པའི་སྐོར་གསུངས་ཡོད་ལ།

ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བཞུགས་སྒར་དྷ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་ཕྱི་ཚེས་ཉི་ཤུ་གཅིག་ཉིན་ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་མངའ་སྡེའི་རྒྱལ་ས་སིམ་ལའི་ནང་མཇལ་འཕྲད་ཞུས་ཡོད་པ་དེ་གའི་གསར་འགོད་པ་སེང་གེ་རི་བསོད་ནམས་བླ་མ་ལགས་ཀྱིས་ཞལ་པར་བརྒྱུད་ནས་གནས་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། བཞུགས་སྒར་རྡ་རམ་ས་ལའི་ས་གནས་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཆེད་ཕེབས་གནང་སྟེ་མངའ་སྡེའི་གྲོས་ཚོགས་སམ Vidhan Sabha འཚོགས་བཞིན་པ་དང་བསྟུན་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་དངོས་སུ་མཇལ་འཕྲད་ཞུས་ནས་མངའ་སྡེ་དེའི་ནང་གནས་བཞུགས་བོད་མིའི་བདེ་སྡུག་ཁག་ཞུ་སྐུལ་གནང་བའི་གནས་ཚུལ་ཐོན་སྟབས་དེའི་སྐོར་བདེ་དོན་དཀོན་མཆོག་མིག་དམར་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས། ཁོང་གིས་ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་ཡིག་ཚང་ལ་ཆེད་བཅར་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ཁག་གི་སྐོར་གསུངས་དོན། འོ་བསོད་ནམས་ལགས་བཀྲ་ཤིས་བདེ་ལེགས་ལགས་འོ་ད་ལྟ་རྩ་བའི་འདི་རེད་ཁ་སང་ང་ཚོ་ཚེས་ཉི་ཤུ་རྩ་གཅིག་ལ་ཡར་ཕར་བཅར་དགོས་པའི་རྒྱུ་མཚན་གཙོ་བོ་དེ་ང་ཚོ་རྡ་རམ་ས་ལ་གི་ཧིན་བོད་མཛའ་འབྲེལ་ཚོགས་པ། ད་ཚོགས་པ་དེ་དེ་གལ་ཆེན་པོ་ཞེ་དྲག་ཅིག་ཆགས་བསྡད་ཡོད་རེད་ཨ་ནི་ང་ཚོ་རྡ་རམ་ས་ལ་ས་གནས་འགོ་འཛིན་དེ་ཚོགས་པ་དེ་གི་ཚོགས་གཞོན་ཅིག་ཆགས་བསྡད་ཡོད་དུས་ཙམ་པ་ཨ་ང་ཚོའི་གི་ཚོགས་པའི་གི་ཚོགས་གཙོ་རེད་དེ་ནང་བཞིན་གྱི་ཨ་ནི་ཚོགས་གཞོན་རེད་ཨ་དེ་ནང་བཞིན་གྱི་དྲུང་ཆེ་ཨ་ང་ཚོའི་གི་སློབ་སྟོན་པ་མི་གཉིས་རྒྱ་གར་སློབ་སྟོན་པ་མི་གཉིས་བྱས་བྱས་ང་ཚོ་ཕལ་ཆེར་མི་བདུན་ཅིག་ཨ་ཕར་བཅར་བ་ཡིན་ཨ་བཅར་བའི་གི་སྐབས་སུ་ང་ཚོའི་ངོས་ནས་ད་ད་ད་ཧི་མ་ཅལ་གྱི་མངའ་སྡེའི་བློན་ཆེན་གྱི་མཚན་ཐོག་ལ་ཡ་ཨ་ནི་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་དཔལ་འབྱོར་བསྡུ་རུབ་བྱེད་རྒྱུ་དེ་ཕལ་ཆེར་འབུམ་དགུ་དེ་འདྲའི་ཅིག་ཆགས་བསྡད་ཡོད་རེད་ད་འདི་ནང་ལོགས་ནས་རྡ་རམ་ས་ལ་ལ་བཞུགས་མཁན་གྱི་ང་རང་ཚོའི་ཚོགས་པ་སྐྱིད་སྡུག་དགོན་སྡེ་གྲྭ་ཚང་མི་མང་ཆ་ཚང་གི་ཨ་ནི་ལྷག་བསམ་རྣམ་དག་གི་ཐོག་ནས་ཞལ་འདེབས་བརྒྱབ་ཡོད་རེད་དེ་ནང་བཞིན་གྱི་རྒྱ་གར་ཡུལ་མི་རེད་རྒྱ་གར་གྱི་ཡང་དུ་བ་ལ་མགྲོན་ཁང་བདག་པོ་རེད་ཨ་ནི་ཚོང་པ་དེ་འདྲའི་གི་ཞལ་འདེབས་བརྒྱབ་བྱས་གང་ལྟར་ང་ཚོ་དངུལ་ཆ་ཚང་ཅིག་བསྡོམས་ན་འབུམ་དགུ། ཅིག་ང་ཚོའི་གི་ངོས་ནས་ཚོགས་པའི་ངོས་ནས་ཨ་ནི་ཕ་གིའི་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་ཆེད་དུ་ཨ་ནི་མངའ་སྡེའི་གི་བློན་ཆེན་གི་མཚན་ཐོག་ལ་ཡ་ཕུལ་ག་ཕྱིན་པ་རེད། དེ་དང་དུས་མཚུངས་སྐུ་ངོ་དཀོན་མཆོག་མིག་དམར་ལགས་ནི་བཞུགས་སྒར་རྡ་རམ་ས་ལའི་བདེ་དོན་ཡིན་སྟབས་ཧི་མ་ཅལ་མངའ་སྡེའི་ནང་གནས་བཞུགས་བོད་མི་སྤྱི་དང་ལྷག་དོན་དུ་བཞུགས་སྒར་རྡ་རམ་ས་ལར་གནས་བཞུགས་བོད་མི་རྣམས་ལ་ས་ཆའི་དཀའ་ཉེན་འཕྲད་བཞིན་པའི་སྐོར་ཡིག་ཐོག་ནས་ཞུ་གཏུག་འབོད་སྐུལ་ཞུས་པའི་སྐོར་ཡང་གསུངས་དོན། ད་དེ་གི་མཉམ་དུ་ས་གནས་འགོ་འཛིན་དེ་ཡང་རྡ་རམ་ས་ལ་གི་ས་གནས་འགོ་འཛིན་ཞིག་ཡིན་དུས་དམ་པ་རང་བཞིན་གྱི་གོ་འགན་ཞིག་ཡོད་པའི་གི་ཆ་ནས་དུས་ཚོད་ལོགས་ཀ་ཅིག་བཏོན་བྱས་ཁོ་རང་མཉམ་དུ་ཐུག་བྱས་ཡ་སྙན་སེང་ཞུ་དགོས་ཡ་རེད་ད་ང་ཚོ་ཁྱོན་ཡོངས་ཀྱི་ཧི་མ་ཅལ་ནང་ལོགས་ཀྱི་དཀའ་ངལ་རེད་བོད་པའི་གི་དཀའ་ངལ་རེད་དེ་ནང་བཞིན་དམིགས་བསལ་གྱི་ང་ཚོ་རྡ་རམ་ས་ལ་འདྲ་བོ་ཆ་མཚོན་པ་ཡིན་ན་ད་ད་ས་ཆ་གི་དཀའ་ངལ་དེ་ད། སྔས་མ་ད་ལོ་མང་པོའི་སྔོན་ནས་ང་ཚོ་ད་ལྟ་དཀའ་ངལ་ཅིག་ཡོད་རེད། ས་ཆ་ཤིང་ནགས་ཀྱི་ས་ཆ་ཁག་ལ་ང་ཚོ་བོད་པ་ཆགས་བསྡད་རྒྱུ་དང་ཡང་དག་པ་ས་ཆ་ད་ལྟ་བོགས་མ་བཏང་ཡས་དང་ཨ་ནི་མངའ་སྡེའི་གཞུང་ནས་ཡང་བོད་མི་སྒྲིག་འཛུགས་ལ་ཡང་བོགས་མ་བཏང་ཡས་དེ་ཚོ་ཏག་ཏག་མེད་རྒྱུ་ད་ལྟ་དེ་འདྲའི་ཅིག་རྙོག་དྲ་གི་དཀའ་ངལ་རིམ་པ་མང་པོ་ཞེ་པོ་ཞིག་ཡོད་དུས་དང་པོ་དེ་གའི་ཆ་ཚང་ཅིག་ཅིག་ཁ་གསལ་པོ་ཅིག་ཡོང་ཡས་ཀྱི་ཆེད་དུ་མངའ་སྡེའི་གཞུང་ནས་ཨ་ནི་མ་ཅིག་ལམ་སྟོན་གཙང་མ་ཅིག་ཡས་ཀྱི་ཞུ་གཏུག་བྱས་རེད་དེ་ནང་བཞིན་གྱི་ང་ཚོ་ཟློས་གར་གྱི་ལམ་ལ་ཁྱིམ་ཚང་མང་པོ་ཞེ་པོ་ཅིག་ཡང་ད་ལྟ་ཤིང་ནགས་དང་འབྲེལ་བའི་ཀྱི་དཀའ་ངལ་ཞིག་འཕྲད་འདུག་རེད་འདི་གའི་ཆ་ཚང་ཞིག་དངོས་ཡོད་ཀྱི་གནས་ཚུལ་གང་ཡིན་པ་འདི་གའི་ཡ་ཨནི་བློན་ཆེན་མཆོག་ལ་ཞུ་གཏུག་བྱས་ཨ་བློན་ཆེན་མཆོག་ནས་ཁོ་རང་གི་ཕ་གིའི་བཀའ་ཤག་ནང་ལོག་ལ་ཡ་ཨནི་བཀའ་བསྡུར་བྱས་བྱས་གང་ལྟར་ང་ཚོ་ལ་ཡ་བོད་པ་འདི་གའི་ལ་ཡ་ག་རེ་ཡིན་པའི་ནས་ཀོ་གཞུང་ནས་མ་ཨ་ནི་ལམ་སྟོན་གཙང་མ་གཙང་རྐྱང་ཅིག་ཨ་ནི་དགོས། འདུག་ལབ་བྱས་ད་ང་ཚོས་ཀྱི་འབོད་སྐུལ་ཞུ་བའི་དེ་འདྲའི་མ་གཞི་ནས་ང་ཚོའི་ཀྱི་ས་གནས་གཞུང་ལ་ཡང་བཀའ་བཏང་ཡས་དེ་འདྲའི་དབང་ཆ་ཡང་ཡོད་མ་རེད་ང་ཚོས་ཀྱི་ཅིག་གི་ཡང་ཡོད་མ་རེད་རྩ་བ་ཉིད་ནས་དེ་འདྲའི་གང་ཡང་མ་རེད་ང་ཚོའི་ངོས་ནས་འབོད་སྐུལ་ཞུ་དེ་ཡང་ང་ཚོས་ཡིག་ཐོག་ནས་ཨ་ནི་ཡང་སྙན་སེང་ཞུས་བཞག་ཡོད་ལབ་བྱས་འདི་ཞུ་ཡང། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ཟླའི་ཚེས་བཅུ་ཉིན་བཞུགས་སྒར་རྡ་རམ་ས་ལར་ས་ཆ་ཉོ་རྒྱུ་སོགས་ལ

དེའི་གི་བརྒྱུད་ནས་ཨ་ནེ་དྷརྨ་སཱ་ལཱ་གི་ས་གནས་འགོ་འཛིན་གྱི་ངོས་ནས་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་རེད་དེ་ནང་བཞིན་གྱི་དྷརྨ་སཱ་ལཱ་ཁྱོན་ཡོངས་ཀྱི་ང་རང་སོགས་བོད་རིགས་སྤུན་ཟླ་ཚང་མའི་གི་ཚབ་བྱས་བྱས་ཨ་ནེ་མངའ་སྡེའི་གཞུང་བཀའ་དྲིན་ཆེན་པོ་ཡིན་པ་དང་ཨ་མངའ་སྡེའི་གི་མི་མང་ཚོ་བཀའ་དྲིན་ཆེན་པོ་ཡིན་པ་ལ་རྗེས་དྲན་གྱི་ཐོག་ནས་ཡང་ང་ཚོས་གི་ཐུགས་རྗེ་ལེགས་འབུལ་གི་མཚོན་བྱེད་གི་ཨ་ནེ་ད་ང་ཚོས་གི་ཕྱག་རྟགས་ཆུང་ཆུང་ཞིག་ད་ལྟ་ས་གནས་ལས་ཁུངས་རང་ནས་ཨ་ནེ་བཟོས་གནང་བའི་གི་ཨ་ནེ་ད་ལྟ་དེ་འདྲའི་དེབ་དེ་འདྲའི་དང་དེ་འདྲའི་ཅིག་ང་ཚོས་ཀྱི་ཕྱག་རྟགས་ཅིག་ཕུལ་ཡས་ཀྱི་གོ་སྐབས་ཤིག་བྱུང་སོང། ཡང་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སུག་བིནྡར་སིང་སུ་ཁུ་མཆོག་གིས་སྐུ་ངོ་བདེ་དོན་དཀོན་མཆོག་མིག་དམར་ལགས་ལ་ཞལ་བཞེས་གང་གནང་སྐོར་གསུངས་དོན། དེ་ནས་ད་ལྟ་བློན་ཆེན་མཆོག་ནས་ས་གནས་འགོ་འཛིན་རང་ལ་ཡང་ལྟ་རྟོག་ཉེ་པོ་ཞེ་པོ་ཞིག་གནང་བྱས་ཁྱེད་རང་སེམས་ཁྲལ་མ་བྱེད་ཁྱེད་རང་ལས་ཀ་ཧུར་ཐག་བྱེད་ཤོག་ང་ཚོས་གི་ག་རེ་བྱེད་དགོས་ན་ཆ་ཚང་ཞིག་བྱེད་གི་ཡིན་ཨ་ནི་ཧི་མཱ་ཅལ་གི་གྲོས་ཚོགས་ནང་ལོགས་ལ་ཏན་ཏན་བཀའ་མོལ་ཡོང་གི་རེད་ང་རང་གིས་འདི་སྐོར་ལ་ཡང་མར་སྐད་ཆ་བཤད་གི་ཡིན་ལབ་བྱས་ཁོ་རང་གི་ཚིག་ཐག་ཆོད་པོའི་ངོས་ནས་དེ་འདྲའི་བྱས་བཀའ་ཞིག་ཕེབས་སོང་ད་བྱས་ཙང་ད་ལྟ་ས་གནས་འགོ་འཛིན་ང་རང་གིས་ད་འགན་ཁྱེར་བའི་ཐོག་ནས་གང་ལྟར་མི་མང་གི་བདེ་སྡུག་གསལ་རེད་འདུག་བ་ལ་ཡང་ད་གང་ལྟར་སུ་ལ་ཡང་ཞུ་དགོས་བྱུང་ན་གང་ལྟར་དེ་འདྲའི་ཅིག་ཞུ་ཡས་དེ་ལས་འགན་ཞིག་ཡིན་པའི་ཆ་ནས་ཕ་གི་ལ་ཡང་དུས་ཚོད་ལོགས་ཀ་ཞིག་བཏོན་བྱས་འོ་འདུག་སེ་ཞུས་བཞག་པ་ཞིག་ཡིན། ཡང་འདི་ལོའི་སྤྱི་ཟླ་བདུན་པའི་ཚེས་དྲུག་སྟེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་གྱི་གཞུང་འབྲེལ་མཛད་སྒོ

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཚེ་མེད་ཞི་བ་དང་བྱམས་བརྩེ་དང་སྙིང་རྗེ་གཞན་གྱི་བདེ་དོན་ཆེད་ཕུགས་བློས་ཆེན་པོ་གནང་མཁན་གྱི་མཚོན་རྟགས་ཤིག་ཡིན་པ་དང། མགོན་པོ་གང་ཉིད་འཛམ་གླིང་ཁྱོན་ཡོངས་ནང་བྱམས་བརྩེ་དང་ཞི་བདེའི་དེད་དཔོན་ཆེན་པོ་ཞིག་ཏུ་ངོས་འཛིན་ཞུ་གི་ཡོད་སྐོར་སོགས་ཆེ་བསྟོད་ཆེན་པོ་ཞུས་འདུག། སྔ་ལོའི་ཧི་མ་ཅལ་མངའ་སྡེའི་འོས་བསྡུའི་ནང་ཀོང་རེ་སྲིད་དོན་ཚོགས་པར་རྒྱལ་ཁ་ཆེན་པོ་ཐོབ་སྟབས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་སུ་ཀུན་དར་སིང་སུ་ཀུ་མཆོག་གིས་རྒྱ་གར་གྱི་ཀོང་རེ་ཚོགས་པའི་དབུ་ཁྲིད་ལྕམ་སོ་ནི་ཡ་གྷན་དྷི་མཆོག་དང་ར་ཧུལ་གྷན་དྷི་མཆོག་དབུས་པའི་ཆེས་མཐོའི་དཔོན་རིགས་རྣམས་རྒྱལ་ས་སིམ་ལའི་རིས་ཡི་ཐང་ཆེན་ཐོག་ཆེད་ཕེབས་གནང་བ་དང་མི་མང་ཡང་འདུ་འཛོམས་ཆེན་པོ་གནང་བའི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་བཅོ་ལྔ་པའི་དམ་འབུལ་མཛད་སྒོ་ཚོགས་གནང་ཡོད་པ་རེད། དེ་དང་འབྲེལ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།